གསན་མཁན་རྣམ་པ་ཚོ་སྔ་དྲོ་བདེ་ལེགས། འདི་ག་ཨ་མི་རི་ཀའི་རྒྱལ་ས Washington DC ནང་རྟེན་གཞི་གནང་བའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་བཅུ་པ་སྨིན་དྲུག་ཟླ་བའི་ཚེས་པ་ཉི་ཤུ་བརྒྱད་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཅིག་རེས་གཟའ་ཟླ་བའི་སྔ་དྲོའི་ལས་རིམ་འགོ་འཛུགས་ཞུ་གི་ཡོད། ལས་རིམ་དེ་བཞིན་བསྟན་འཛིན་དཔལ་མོ་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་ལྷུན་གྲུབ་ཚེ་རིང་ལགས་དང་སེང་གེ་རི་བསོད་ནམས་ལྷ་མོ་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་དང་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་བ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། བལ་ཡུལ་ནང་གི་བཙན་བྱོལ་བོད་མིའི་གནས་བབ་སྐོར་གྱི་སྙན་ཐོ་གསར་པ་ཞིག་ཐོན་པའི་ནང་བལ་ཡུལ་ནང་རྒྱ་ནག་གི་གནོན་ཤུགས་ཇེ་ཆེར་སྤྲོད་བཞིན་པའི་རྐྱེན་གྱིས་བལ་ཡུལ་ནང་གནས་སྡོད་བོད་མི་རྣམས་ཀྱི་འགྲོ་བ་མིའི་ཐོབ་ཐང་ལ་དོ་ཕོག་གཏོང་བཞིན་ཡོད་པའི་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང། དེ་ནས་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ནོ་སྦེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་གནང་ནས་ལོ་ངོ་སུམ་ཅུ་སོ་བཞི་འཁོར་བའི་དུས་སྟོན་དེ་བཞུགས་སྒར་དུ་གཞུང་འབྲེལ་ཐོག་སྲུང་བརྩི་དང། ཡང་ཁེ་ན་ཌའི་གྲོང་ཁྱེར་ཏོ་རཱན་ཏོ་ནང་ཡང་དུས་སྟོན་དེ་དེ་དག་གི་སྲུང་བརྩི་ཞུས་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཁག་དང། དེ་ནས ྋགོང་ས་ཏཱ་ལའི་བླ་མའི་དཔེ་མཛོད་དང་ཡིག་ཚགས་ཁང་གི་གཟེངས་རྟགས་སྒྲིག་གཤོམ་ཁང་རྒྱ་ཆེའི་མི་མང་ལ་སྐབས་དུས་སོ་སོར་མཇལ་ཁའི་གོ་སྐབས་བསྐྲུན་རྒྱུའི་ལས་གཞི་དབུ་འབྱེད་གནང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་བོད་ནང་རྒྱ་ནག་གཞུང་གི་ཤེས་ཡོན་སློབ་གསོའི་སྲིད་བྱུས་འོག་བོད་མིའི་ཆོས་དང་རིག་གཞུང་མི་རིགས་བཅས་པ་རྩ་མེད་བཟོ་བཞིན་པ་མཚམས་འཇོག་ཡོང་ཆེད་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཉིན་མོ་དང་བསྟུན་ནས་རྒྱ་གར་ལྷོ་ཕྱོགས་མེ་སོར་གྲོང་ཁྱེར་དུ་ཞི་བའི་རྔམ་སྟོན་ཁྲོམ་སྐོར་གྱི་ལས་འགུལ་ཞིག་སྤེལ་གནང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། མཇུག་ཏུ། གླེང་མོལ་གྱི་ལེ་ཚན་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན།
ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་ལྷུན་གྲུབ་ཚེ་རིང་ལགས་དང་སེང་གེ་རི་བསོད་ནམས་ལྷ་མོ་ངེད་ཀྱིས་སྙན་སྒྲོན་ཞུ་གི་ཡིན། བལ་ཡུལ་ནང་གི་བཙན་བྱོལ་བོད་མིའི་གནས་བབ་སྐོར་སྙན་ཐོ་གསར་པ་ཞིག་ཐོན་པའི་ནང་བལ་ཡུལ་ནང་རྒྱ་ནག་གིས་གནོན་ཤུགས་ཇེ་ཆེར་སྤྲོད་བཞིན་པའི་རྐྱེན་གྱིས་བཙན་བྱོལ་བོད་མི་རྣམས་ཀྱི་འགྲོ་བ་མིའི་ཐོབ་ཐང་ལ་དོ་ཕོག་གཏོང་བཞིན་ཡོད་པ་བཏོན་གནང་འདུག་དེ་ཡང་བཞུགས་སྒར་རྡ་རམ་ས་ལར་རྟེན་གཞི་གནང་བའི་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་བསྟི་གནས་ཁང་དང། ལྷོ་ཀོ་རི་ཡའི་ནང་རྟེན་གཞི་གནང་བའི་ཨེ་ཤེ་ཡའི་ཆེ་མཐོང་སྲུང་སྐྱོབ་ཚོགས་པའམ Asian Dignity Initiative ཞེས་པ་གཉིས་ཟུང་འབྲེལ་སྒོ་ནས་བཏོན་པའི་གོང་ཞུས་སྙན་ཐོ་གསར་པ་དེའི་ནང་ཧི་མ་ལ་ཡའི་རི་རྒྱུད་ཀྱི་བལ་ཡུལ་རྒྱལ་ཁབ་ནང་ཉེ་བའི་ལོ་ཤས་རིང་རྒྱ་ནག་གི་གནོན་ཤུགས་ཇེ་ཆེར་འཕྲོད་བཞིན་པའི་རྐྱེན་གྱིས་ཡུལ་དེའི་ནང་གནས་བཞུགས་བོད་མི་རྣམས་ཀྱི་རང་དབང་ལ་ཚད་བཀག་སྣ་ཚོགས་བཟོ་བཞིན་ཡོད་པས་བོད་མི་མང་པོས་ས་ཁུལ་དེར་བོད་གཉིས་པ་ཞེས་འབོད་བཞིན་ཡོད་སྐོར་གསུངས་འདུག། བོད་ནི་ད་ལྟའི་ཆར་འཛམ་གླིང་ནང་ནས་རང་དབང་ཉུང་ཤོས་གྲས་ཀྱི་རྒྱལ་ཁབ་ཞིག་ཡིན་པ་དང་འགག་འཕྲང་དུ་ལུས་པའི་བལ་ཡུལ་ནང་གི་བོད་མི་བཙན་བྱོལ་བ་ཞེས་པའི་སྙན་ཐོ་འདི་སྔོན་ཆད་བོད་མི་བཙན་བྱོལ་བ་རྣམས་ལ་བདེ་འཇགས་ཀྱི་གནས་མལ་བསྐྲུན་མཁན་གྱི་ས་ཆ་འདི་ནི་ད་ལྟའི་ཆར་བོད་མི་རྣམས་ཀྱིས་ཆོས་དད་རང་དབང་དང་རིག་གཞུང་གཅེས་འཛིན་གྱི་རང་དབང་སྨྲ་བརྗོད་རང་དབང་སོགས་ལོངས་སུ་སྤྱོད་པར་འགོག་རྐྱེན་དང་ཉེན་ཁ། ཆེན་པོ་སྤྲོད་སའི་ས་ཁུལ་དུ་གྱུར་དང་འགྱུར་མུས་ཡིན་ལུགས་གསུངས་འདུག་ཡང་ཆིག་སྟོང་དགུ་བརྒྱ་བཅོ་ལྔའི་ལོར་རྒྱ་གར་དང་བལ་ཡུལ་གཉིས་བར་ས་མཚམས་བཀག་སྡོམ་བྱས་པ་དེ་དང་ཕྱི་ལོ་ཉིས་སྟོང་བཅུ་བདུན་ལོ་ནས་བཟུང་བལ་ཡུལ་གཞུང་གིས་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་འཆར་ནང་མཉམ་ཞུགས་བྱེད་པ་སོགས་ས་བབ་ཀྱི་སྲིད་དོན་གྱི་ཆ་ནས་རྒྱ་ནག་གི་འདོད་མོས་དང་བསྟུན་དྲག་ཐལ་ཆེ་བ་སོགས་ཀྱི་རྐྱེན་པས་ཡུལ་དེའི་ནང་གི་བོད་མི་བཙན་བྱོལ་བའི་སྤྱི་ཚོགས་ཀྱི་ཐོབ་ཐང་ཁག་ལ་སྔར་ལས་ལྷག་པའི་ཚད་བཀག་ཇེ་མང་དུ་བཟོ་བཞིན་འདུག། ཡང་རྒྱ་ནག་དང་བལ་ཡུལ་གཉིས་བར་ཚོང་དོན་གན་རྒྱ་བཞག་པ་དེ་དག་གིས་བལ་ཡུལ་གཞུང་ངོས་ནས་རྒྱ་ནག་གཅིག་གི་སྲིད་བྱུས་ལ་ངོས་འཛིན་དགོས་པའི་དགོས་འདུན་བཏོན་པར་བརྟེན་ནས་བོད་མི་བཙན་བྱོལ་བ་རྣམས་ཀྱི་སྤྱི་དམངས་དང་ཆབ་སྲིད་ཀྱི་ཐོབ་ཐང་ལ་དོ་ཕོག་ཇེ་ཆེར་བཏང་དང་གཏོང་མུས་ཡིན་འདུག་ལ་བལ་ཡུལ་གཞུང་གིས་དེང་སྐབས་རྒྱ་ནག་གཅིག་གི་སྲིད་བྱུས་ལ་རྒྱབ་སྐྱོར་བྱས་པའི་མིང་ཐོག་ནས་བོད་མི་ཚོའི་གཞི་རྩའི་འགྲོ་བ་མིའི་ཐོབ་ཐང་སྤྱི་དང་ཐ་ན་ལོ་གསར་དང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཁྲུངས་སྐར་དུས་ཆེན་སྲུང་བརྩི་སོགས་རིག་གཞུང་གི་བྱེད་སྒོ་ཁག་ལ་ཡང་དམ་དྲག་བྱེད་བཞིན་འདུག་ད་དུང་སྙན་ཐོ་དེའི་ནང་བཅར་འདྲི་བྱས་པའི་བཙན་བྱོལ་བོད་མི་མང་པོས་ཁོང་རྣམས་ཀྱི་གནས་བབ་ནི་འགག་འཕྲང་ཞིག་ཏུ་ལུས་པ་ལྟ་བུར་ངེས་བརྟན་མེད་པ་དང་འགྲོ་བ་མིའི་ཐོབ་ཐང་མང་པོ་རག་གི་མེད་པ་མ་ཟད། བོད་མི་མང་པོ་ཞིག་ལ་བལ་ཡུལ་གཞུང་ནས་ཡིག་ཆ་གང་ཡང་སྤྲད་མེད་པའི་རྐྱེན་གྱིས་དེ་བས་ཀྱང་ཐོབ་ཐང་དོ་ཕོག་བཏང་བའི་གནས་ཚུལ་མང་པོ་འབྱུང་བཞིན་པ་འགྲེལ་བརྗོད་གནང་འདུག་ལ་སྐྱབས་བཅོལ་བའི་ཡིག་ཆ་ཐོབ་པའི་བོད་མི་རྣམས་ལ་ཡང་ཐོབ་ཐང་ཉུང་ཤོས་ཤིག་ལས་རག་གི་མེད་པ་དང་དེའི་རྒྱུ་མཚན་ནི་སྐྱབས་བཅོལ་བའི་ཡིག་ཆས་ཁོང་རྣམས་བལ་ཡུལ་ནང་གནས་སྡོད་ཆོག་པའི་ངོས་འཛིན་བྱས་པ་ཙམ་ལས་ལྷག་གི་ཐོབ་ཐང་དམིགས་བསལ་གང་ལ་ཡང་ཁག་ཐེག་བྱས་མེད་པས་ཡིན་འདུག་ཡང་བལ་ཡུལ་ནང་གནས་སྡོད་བོད་མི་རྣམས་རྒྱལ་ཁབ་གཞན་གྱི་སྐྱབས་བཅོལ་དུ་ལེན་ཐབས་བྱེད་སྐབས་རྒྱ་ནག་གི་གནོན་ཤུགས་ལ་བརྟེན་ནས་བལ་གཞུང་གིས་བོད་མི་རྣམས་ལ་ཕྱིར་བསྐྱོད་ཆོག་མཆན་མ་སྤྲད་པའི་གནས་ཚུལ་འབྱུང་བཞིན་འདུག་གནད་དོན་དེའི་ཐད་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞིག་གི་ཚོགས་མི་བོད་མི་ཞིག་གིས་གསུང་དོན་ལྟར་ན་ཁོང་ཚོས་ང་ཚོར་འཚོ་བ་ཚུལ་བཞིན་སྐྱེལ་མི་འཇུག་པ་མ་ཟད་འདི་ནས་ཐོན་ཐབས་བྱས་ཀྱང་འགྲོ་འཇུག་གི་མི་འདུག་ཅེས་དང། བྱེད་སྟངས་དེ་ག་རེ་ཡིན་ཟེར་གྱི་ཡོད་དམ་ཞེས་དང་འདི་ནི་མི་ཞིག་གིས་འཚོ་སྡོད་བྱ་སའི་གནས་བབ་སྡུག་ཤོས་དེ་ཡིན་པ་ངེས་སྐོར་ཡང་གསུངས་འདུག་གནད་དོན་འདིའི་ཐད་ཨེ་ཤི་ཡའི་ཆེ་མཐོང་སྲུང་སྐྱོབ་ཚོགས་པའི་འཛིན་སྐྱོང་འགན་འཛིན་ཀི་ནམ་ཀིམ་ལགས་ཀྱིས་བལ་ཡུལ་གཞུང་གིས་ཁུལ་དེའི་བཙན་བྱོལ་བོད་མི་ཡོངས་ལ་སྐྱབས་བཅོལ་ངོས་འཛིན་གྱི་ཡིག་ཆ་སྤྲད་དེ། ཆེ་མཐོང་དང་རང་དབང་ལྡན་པའི་འཚོ་བ་བསྐྱལ་རྒྱུའི་ཐོབ་ཐང་འགན་སྲུང་བྱ་དགོས་བལ་ཡུལ་ནི་རྒྱལ་སྤྱིའི་སྐྱབས་བཅོལ་བའི་སྤྱི་ཆིངས་ལ་ས་རྟགས་བརྒྱབ་མཁན་ཞིག་མིན་རུང། རྒྱལ་སྤྱིའི་སྤྱི་ཆིངས་དགུ་ནས་བདུན་ལ་ཁས་ལེན་བྱེད་མཁན་ཞིག་ཡིན་པ་མ་ཟད། ཆིག་སྟོང་དགུ་བརྒྱ་དགུ་བཅུ་ལོའི་བལ་ཡུལ་གྱི་རྒྱལ་ཆིངས Nepal Treaty ཞེས་པའི་ནང་རྒྱལ་སྤྱིའི་ཁྲིམས་ལ་རྒྱལ་ཡོངས་ཀྱི་ཁྲིམས་དང་གཅིག་མཚུངས་ནུས་པ་ཡོད་ཅེས་བཀོད་ཡོད་སྟབས་དེར་བརྩི་སྲུང་བྱ་དགོས་པའི་དགོས་འདུན་ནན་པོ་བཏོན་གནང་འདུག་ལ། ཡང་བསྟི་གནས་ཁང་དེའི་འཛིན་སྐྱོང་འགན་འཛིན་བསྟན་འཛིན་ཟླ་བ་ལགས་ཀྱིས་བལ་གཞུང་གིས་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་སྤྱི་ཆིངས་ཁག་གིས་བསྐུལ་བའི་འོས་འགན་བསྒྲུབ་རྒྱུ་དང། བལ་ཡུལ་གྱིས་རང་ཉིད་ཀྱི་རང་བཙན་གྱི་གནས་བབ་སྲུང་སྐྱོབ་ཡོང་ཐབས་སུ་རྒྱ་ནག་གི་གནོན་ཤུགས་ལ་གདོང་ལེན་བྱས་ཏེ་ཡུལ་དེའི་ནང་གི་སྐྱབས་བཅོལ་བོད་མི་རྣམས་ཀྱི་ཐོབ་ཐང་དོ་ཕོག་གཏོང་བཞིན་པའི་སྲིད་ཇུས་དང་གན་རྒྱ་ཁག་ལ་བསྐྱར་ཞིབ་དང་བསྐྱར་བཅོས་བྱ་དགོས་པ་དང་བལ་ཡུལ་ནང་གི་བོད་མི་སྐྱབས་བཅོལ་བ་རྣམས་ལ་རྒྱ་གཞུང་གི་ངན་སྐུལ་དང་ཤུགས་རྐྱེན་འོག་སྔར་ལྷག་དོ་དམ་དང་ཚོད་འཛིན་བྱེད་བཞིན་པ་ཁག་ནི་བློ་འཚབ་ཤིན་ཏུ་ཆེན་པོར་སྐྱེ་འོས་པའི་གནས་ཚུལ་ཞིག་ཏུ་གྱུར་ཡོད་སྐོར་སོགས་གསུངས་ཡོད་པའི་གནས་ཚུལ་འདུག། ཡང་ཧོང་ཀོང་རྫོང་གི་འཐུས་མིའི་འོས་བསྡུ་སྐབས་དམངས་གཙོ་དོན་གཉེར་གནང་མཁན་གསུམ་འཛིན་བཟུང་དོ་དམ་བྱས་ཡོད་པ་རེད་འདུག་དེ་ཡང་རེས་གཟའ་ཉི་མ་ཉིན་ཧོང་ཀོང་རྫོང་གི་རྒྱལ་གཅེས་པ་གཅིག་པུ་དང། བྱིའུ་འཇོག་སའི་རླུང་རྩ་ཞེས་པའི་འཐུས་མིའི་འོས་བསྡུའི་ནང་སྤྱི་ཚོགས་རིང་ལུགས་དམངས་གཙོ་མནའ་འབྲེལ་ཚོགས་པའི་ཚོགས་མི་གསུམ་གྱིས་ངོ་རྒོལ་གྱི་ལས་འགུལ་སྤེལ་རྒྱུའི་འཆར་གཞི་བྱས་པར་སྐོར་སྲུང་བས་འཛིན་བཟུང་དོ་དམ་བྱས་ཡོད་པ་རེད་འདུག། གོང་ཞུས་ཀྱི་ཧོང་ཀོང་སྤྱི་ཚོགས་རིང་ལུགས་དམངས་གཙོ་མནའ་འབྲེལ་ཚོགས་པས་སྤྱི་བསྒྲགས་ཤིག་སྤེལ་གནང་བ་དེའི་ནང། ཧོང་ཀོང་མི་དམངས་ལ་འོས་ཤོག་འཕེན་པའི་རང་དབང་དང། འོས་མིར་འཛུལ་ཞུགས་ཞུགས་པའི་རང་དབང་ཡོད་པ་མཐོང་གི་མི་འདུག་ཅེས་དང། ཁོང་རྣམས་ཞོགས་པ་རང་རང་སོ་སོའི་ནང་ཁྱིམ་ནས་ཐོན་པ་ནས་བཟུང་སྐོར་སྲུང་བས་རྗེས་འདེད་བྱས་ཡོད་པའི་སྐོར་སྤྱི་བསྒྲགས་དེའི་ནང་བཀོད་ཡོད་པ་རེད་འདུག། འདི་ལོ་ཕྱི་ཟླ་བདུན་པའི་ནང་ཧོང་ཀོང་རྫོང་གི་འཐུས་མིའི་འོས་བསྡུའི་སྒྲིག་གཞི་གསལ་བསྒྲགས་བྱས་པ་དེའི་ནང་འདས་པའི་ལོ་ངོ་བཞིའི་གོང་ལས་མི་མང་གིས་ཐད་ཀར་འོས་འདེམས་བྱས་པའི་འཐུས་མིའི་གྲངས་འབོར་དེ་བརྒྱ་ཆ་བརྒྱད་ཅུ་ཐམ་པས་ཉུང་དུ་བཏང་ཡོད་པ་རེད་འདུག་དེས་མ་ཚད་འོས་བསྡུའི་ནང་བཞེངས་མཁན་རྣམས་ཧོང་ཀོང་གཞུང་གིས་འཛུགས་པའི་ཚོགས་ཆུང་ཁག་གིས་མིང་འདོན་དགོས་པ་མ་ཟད་ཁོང་རྣམས་ཀྱི་ལོ་རྒྱུས་རྒྱལ་ཁབ་སྲུང་སྐྱོབ་དང་འབྲེལ་བའི་ཐོག་ད་ལྟའི་ཐོབ་དགོས་ཡོད་པ་རེད་འདུག་གོང་ཞུས་ཀྱི་དམ་དྲག་གི་རྐྱེན་གྱིས་ཉུང་མཐར་ཧོང་ཀོང་གི་དམངས་གཙོ་དོན་གཉེར་གྱི་ཚོགས་པ་ཁག་གསུམ་མ་ཟད་རྒྱ་ནག་དམར་པོའི་གཞུང་ལ་ཞེན་ཁོག་བྱེད་མཁན་ཁག་ཅིག་ཀྱང་འོས་མིའི་ནང་ཚུད་ཐུབ་པ་བྱུང་མེད་པ་རེད་འདུག་ད་ཐེངས་ཀྱི་ཧོང་ཀོང་རྫོང་གི་འཐུས་མིའི་འོས་བསྡུ་དེའི་ནང་འོས་ཤོག་འཕེན་མཁན་བརྒྱ་ཆ་བཅོ་ལྔ་དང་ཕྱེད་ཀ་ཙམ་ལས་མ་བྱུང་བ་དེ་ནི་དེའི་སྔོན་ལོ་ངོ་བཞིའི་གོང་གི་འོས་བསྡུ་དེ་ལས་བརྒྱ་ཆ་བཞི་བཅུ་ཞེ་གཉིས་ཀྱིས་ཉུང་བ་བྱུང་ཡོད་པ་རེད་འདུག། རྣམ་པ་ཚོས་ད་ལྟ་གསན་པ་དེ་ནི་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཆེ་བསྟོད་ཞུ་རྒྱུའི་ཆེད་དུ་ཁ་སང་ཕྱི་ཟླ་བཅུ་གཉིས་པའི་ཚེས་དགུ་ཉིན་ཨ་མེ་རི་ཀའི་ཡུ་ཊ་མངའ་སྡེའི་རྒྱལ་ས་སོལ་ལེག་གྲོང་ཁྱེར་ནང་གི་བོད་མི་སྤྱི་མཐུན་ཚོགས་པའི་སྤྱི་ཁང་མདུན་གྱི་ལམ་བུ་འདིར་ཏཱ་ལའི་བླ་མའི་ལམ་བུ་ཞེས་མིང་གསར་པ་བརྗེ་བསྒྱུར་དབུ་འབྱེད་མཛད་སྒོ་གནང་བའི་སྒྲ་ཡི་དུམ་བུ་ཞིག་རེད་དེ་དབུ་འབྱེད་མ་གནང་གོང་ས་གནས་བོད་ཕྲུག་རྣམས་ཀྱིས་འདིར་ཆེད་ཕེབས་གནང་བའི་ལྷོ་སོལ་ལེག་གྲོང་ཁྱེར་སྤྱི་ཁྱབ་ལྕམ་ཤེ་རི་ཝུཌ་ལགས་དབུས་པའི་གྲོང་སྡེ་ལྷན་ཁང་གི་འཐུས་མི་རྣམས་ལ་གཞས་སྣ་འཁྲབ་སྟོན་གཟིགས་འབུལ་ཞུས་པར་གྲོང་ཁྱེར་སྤྱི་ཁྱབ་མཆོག་དགའ་ཚོར་ཆེན་པོ་བྱུང་སྟེ་གསུངས་དོན།

ཐུགས་རྗེ་ཆེ་ཞུའི་གསུང་བཤད་གནང་བ་མ་ཟད་བོད་མི་རྣམས་ཀྱིས་ཁོང་ལ་རེ་སྐུལ་ཞུས་པ་ལྟར་ལམ་བུ་འདིའི་མིང་བརྗེ་བསྒྱུར་ཏེ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ནོ་བེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་པའི་དུས་ཆེན་སྲུང་བརྩི་གོང་ལ་གནང་ཐུབ་པ་དགོས་སྐོར་ཞུས་པ་བཞིན་དེ་ལྟར་གནང་བ་ཡིན་ལུགས་ཀྱང་གསུངས་འདུག། ཡང་བོད་མིའི་སྤྱི་ཁང་མདུན་གྱི་ལམ་བུའི་མིང་ལ ྋགོང་ས་མཆོག་གི་མཚན་ལ་བརྗེ་བསྒྱུར་གནང་རྒྱུ་དེ་ནི་ཐོག་མར་ས་གནས་བོད་མིའི་སྤྱི་མཐུན་ཚོགས་པའི་འཐུས་མིའི་ཚོགས་འདུའི་སར་བསམ་འཆར་བྱུང་བ་དང་དེར་སྤྱི་ཟུར་དང་ད་ལྟའི་ཆར་གྲོང་ཁྱེར་དེའི་ནང་གི་བོད་དོན་ཞུ་གཏུག་གི་དབུ་འཛིན་ཕྱག་མཛོད་ཚང་པད་མ་ལགས་ཀྱིས་རམ་འདེགས་ཞུས་སྟབས་བྱུང་བ་ཡིན་སྐོར་བོད་རིགས་སྤྱི་མཐུན་ཚོགས་པའི་རྒྱུན་ལས་བསམ་ཕོ་ཐོགས་མེད་ལགས་ཀྱིས་གསུངས་དོན།

དང། དེ་ལས་བླ་མ་འོད་ཟེར་ལྔའི་མཐའ་བཅས་ཞབས་འོད་སྲུང་གི་སྤྱི་དང་མེའི་ཕྲ་མ་ལོག་ལ་དབང་བྱེད་བདུད་དུ་མ་ཧོན་ཛུ་ཡིག་མཛད་དགེ་སྤྲེའུ་དཔའ་བོའི་སྲུང།
ཏཱ་ལའི་བླ་མ་ཞེས་པའི་ལམ་བུའི་མིང་བརྗེ་བསྒྱུར་གནང་བའི་མཛད་སྒོ་ཁག་ལེགས་གྲུབ་ཟིན་པའི་རྗེས་སུ་སྐུ་མགྲོན་རྣམས་དང་ས་གནས་མི་མང་རྣམས་སྤྱི་ཁང་གི་ཚོགས་ཁང་ནང་ཕེབས་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ནོ་སྦེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་ནས་ལོ་སུམ་ཅུ་སོ་བཞི་འཁོར་བའི་དུས་ཆེན་སྲུང་བརྩི་ཞུས་འདུག། ཡང་འཛམ་གླིང་དམག་ཆེན་གཉིས་པའི་རྗེས་སུ་འཛམ་གླིང་འདི་བཞིན་སྔར་བས་ལེགས་པ་ཞིག་བཟོ་སྐྲུན་གྱི་རེ་བ་བཅངས་ནས་མཉམ་འབྲེལ་རྒྱལ་ཚོགས་ཀྱིས་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བརྒྱད་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་ཉིན་འགྲོ་བ་མིའི་ཐོབ་ཐང་ཡོངས་ཁྱབ་གསལ་བསྒྲགས་གནང་སྟེ་ད་རིང་ལོ་བདུན་ཅུ་དོན་ལྔ་འཁོར་གྱི་ཡོད་འདུག་འཛམ་གླིང་དམག་ཆེན་གཉིས་པའི་རྗེས་སུ་མཉམ་འབྲེལ་རྒྱལ་ཚོགས་ཀྱི་བྱས་རྗེས་ཆེ་ཤོས་དང་པོ་དེ་ནི་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཁྲིམས་གཞི་ལག་ལེན་བསྟར་རྒྱུའི་གསལ་བསྒྲགས་གནང་བ་དེ་ཡིན་ཞིང། གསལ་བསྒྲགས་དེ་ཡང་ཧྥ་རན་སིའི་རྒྱལ་ས་པེ་རིས་ནང་གནང་སྐབས་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་མིའི་རྒྱལ་ཁབ་ཡོངས་ཀྱི་འཐུས་མི་རྣམས་ཡར་བཞེངས་ནས་ཆེ་བསྟོད་ཆེན་པོ་ཞུས་པ་མ་ཟད། དེའི་རྗེས་སུ་འཛམ་གླིང་འདིས་དེ་སྔོན་ཇིའུ་མི་རིགས་དམར་གསོད་གཏོང་ས་ཨའོ་ཤི་ཝོ་སི་དང། ཧི་རོ་ཤི་མ་ཞེས་པའི་ཉི་ཧོང་གི་གྲོང་ཁྱེར་ཐོག་ཨ་མི་རི་ཀས་ཨེ་ཀྲོམ་འབོམ་རྫས་འཕེན་པ། དེ་དང་མཚུངས་པའི་གཏུམ་དྲག་ཅན་གྱི་བྱ་ངན་སོགས་ཡང་བསྐྱར་དུས་ནམ་ཡང་མཐོང་རྒྱུ་མི་ཡོང་བའི་ཐག་གཅོད་གནང་འདུག་ལ། ཡང་ཁྲིམས་ཐོག་ནས་འགན་ལེན་མ་བྱས་ཀྱང་མི་སྒེར་གྱི་ཐོབ་ཐང་ཁག་རྒྱལ་ཁབ་ལས་ཀྱང་གལ་འགངས་ཆེ་བར་བརྩི་རྒྱུའི་ནན་བརྗོད་གནང་བ་མ་ཟད་དཔལ་འབྱོར་དང་སྤྱི་ཚོགས་ཆོས་དང་རིག་གཞུང་གི་རང་དབང་ཁག་ཀྱང། སྤྱི་དམངས་དང་ཆབ་སྲིད་ཀྱི་ཐོབ་ཐང་ཁག་དང་ཚད་གཞི་གཅིག་མཚུངས་ལག་ལེན་བསྟར་རྒྱུའི་ཁས་ལེན་བྱས་འདུག། ཡང་འཇར་མ་ནི་སྒེར་གཅོད་དབང་འཛིན་པ་ཧི་ཏི་ལར་གྱིས་ནང་སྲིད་ཀྱི་གནད་དོན་ནང་གཞན་གྱི་ཐེ་ཇུས་བཀག་འགོག་བྱ་རྒྱུའི་དོན་དུ་འགྲོ་བ་མིའི་ཐོབ་ཐང་ནི་ནང་སྲིད་ཀྱི་གནད་དོན་ཞིག་ཡིན་ལུགས་བཤད་ཀྱང་གོང་ཞུས་གསལ་བསྒྲགས་དེ་གནང་བའི་རྗེས་སུ་འགྲོ་བ་མིའི་ཐོབ་ཐང་ནི་ནང་སྲིད་ཀྱི་གནད་དོན་མ་ཡིན་པར་ཡོངས་ཁྱབ་ཀྱི་ཐོབ་ཐང་ཆགས་འདུག། ཐོག་མར་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དྲུག་ལོར་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་ཆེན་ཐེངས་དང་པོ་དེ་ཚོགས་སྐབས། འགྲོ་བ་མིའི་ཐོབ་ཐང་གི་ཚོགས་ཆུང་གསར་འཛུགས་གནང་བ་དང་དེ་དུས་ཚོགས་མི་རྒྱལ་ཁབ་བཅོ་བརྒྱད་ལས་མེད་པ་དང་དེའི་རྗེས་སུ་ཨ་མི་རི་ཀའི་སྲིད་འཛིན Franklin Roosevelt ཡི་སྐུ་ཟླ་ལྕམ་ཨེ་ལེ་ནོར་རོ་ཟ་ཝེལ་མཆོག་གིས་འགྲོ་བ་མིའི་ཐོབ་ཐང་གི་ཁྲིམས་གཞི་ཟིན་བྲིས་གནང་བ་དང་ཡང་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བརྒྱད་ལོར་ཚོགས་མིའི་རྒྱལ་ཁབ་ལྔ་བཅུ་ང་བརྒྱད་ཡོད་པའི་ཁོངས་ནས་རྒྱལ་ཁབ་བཞི་བཅུ་ཞེ་བརྒྱད་ཀྱིས་ཁྲིམས་གཞི་དེར་རྒྱབ་སྐྱོར་ཞུས་འདུག་ད་ཆ་འགྲོ་བ་མིའི་ཐོབ་ཐང་ཡོངས་ཁྱབ་གསལ་བསྒྲགས་གནང་སྟེ་ལོ་བདུན་ཅུ་དོན་ལྔ་འཁོར་བའི་དུས་འདིར་འགྲོ་བ་མིའི་ཐོབ་ཐང་གི་ནང་དོན་ལ་དུས་ཚོད་དང་རན་པའི་བཅོས་བསྒྱུར་གཏོང་དགོས་པ་དང། གནམ་གཤིས་འགྱུར་ལྡོག་དང་མི་དམངས་མང་པོ་དུས་གཅིག་ལ་གནས་སྤོ་བྱེད་བཞིན་པ། དེ་བཞིན་དེང་དུས་ཀྱི་བཟོ་རྩལ་རིག་གནས་ཀྱི་གནད་དོན་ཁག་དེའི་ནང་འཇུག་དགོས་པའི་དགོས་འདུན་འདོན་མཁན་ཡང་ཡོད་པ་སོགས་ཀྱི་གནས་ཚུལ་འདུག། གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་ཕྲན་ལྷུན་གྲུབ་ཚེ་རིང་ཡིན། རིང་མིན་ཕྱི་ཚེས་བཅུ་གཉིས་ཉིན་ཨ་མི་རི་ཀའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ལྷན་ཚོགས་དང། རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་དོན་གཉེར་གྱི་ཚོགས་སྡེ་ཁག་ཅིག་གིས་ཉེ་སྔོན་ཨ་རིའི San Francisco གྲོང་ཁྱེར་ནང་བསྐོང་ཚོགས་གནང་བའི། APEC། ཞེས་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་རྒྱལ་ཁབ་ཁག་གི་དབུ་ཁྲིད་རྣམ་པའི་ལྷན་ཚོགས་སྐབས་རྒྱ་ནག་གི་དམར་ཤོག་ཚོགས་པར་རྒྱབ་སྐྱོར་བྱེད་མཁན་གྱི་ཚོགས་སྡེ་ཁག་གིས་དྲག་སྤྱོད་དང་སུན་གཙེར་གྱི་ལས་དོན་སྤེལ་བའི་གནད་དོན་ཐེར་འདོན་ཆེད་གསར་འགོད་ལྷན་ཚོགས་ཤིག་བསྐོང་ཚོགས་གནང་རྒྱུ་ཡིན་པ་རེད་འདུག། གོང་ཞུས་ཀྱི་གསར་འགོད་ལྷན་ཚོགས་དེར་ཨ་མི་རི་ཀའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ལྷན་ཚོགས་ཀྱི་ཚོགས་གཙོ་སྐུ་ཞབས Chris Smith དང་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་ཚོགས་པའི Fengsuo Zhou དང། ཧོང་ཀོང་གི་དམངས་གཙོ་ལྷན་ཚོགས་ཀྱི Anna Kwok དང། བོད་རང་བཙན་སློབ་ཕྲུག་ཚོགས་པའི་པད་མ་སྒྲོལ་མ་ལགས་དང་ཨ་མི་རི་ཀའི་ཡུ་གུར་ཚོགས་པའི Elfidar Iltebir སོགས་པ་ལྷན་ཚོགས་དེར་མཉམ་ཞུགས་གནང་རྒྱུ་ཡིན་པ་རེད་འདུག། ཨ་མི་རི་ཀའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ལྷན་ཚོགས་ཀྱིས་གོང་ཞུས་ཨ་མི་རི་ཀའི་ནང་གི་ཨེ་པེག་ཚོགས་འདུའི་སྐབས་རྒྱ་ནག་དམར་ཤོག་ཚོགས་པའི་འཐབ་ཕྱོགས་གཅིག་གྱུར་ཚུད་པའི་ཚོགས་སྡེ་ཁག་གིས་དྲག་སྤྱོད་ཀྱི་ལས་དོན་སྤེལ་བའི་གནས་ཚུལ་ཐོན་པ་དེ་དག་ཐོག San Francisco རྫོང་གི་སྐོར་སྲུང་བས་བསྐྱར་ཞིབ་དང་འབྲེལ་རན་འཚམ་གྱི་ཁྲིམས་ཆད་གཏོང་ཐབས་འབོད་སྐུལ་ཙམ་མ་ཟད་ལྷན་ཚོགས་ངོས་ནས་རྒྱ་ནག་གཞུང་གིས་རྒྱལ་མཚམས་བརྒལ་བའི་དྲག་གནོན་གྱི་ལས་དོན་སྤེལ་ཕྱོགས་ཁག་གི་ཐོག་དོ་སྣང་གནང་གི་ཡོད་པའི་སྐོར་གསར་འགོད་གསལ་བསྒྲགས་ཤིག་སྤེལ་གནང་བ་དེའི་ནང་བཀོད་གནང་ཡོད་པ་རེད་འདུག། ཡང་རྒྱ་ནག་དམར་པོའི་གཞུང་གིས་བཙན་དབང་བྱེད་བཞིན་པའི་བོད་རང་སྐྱོང་ལྗོངས་ཟེར་བའི་རྒྱ་མིའི་དཔོན་རིགས་ཁག་ཅིག་ཉེ་དུས་ཕྱི་རྒྱལ་ཡུལ་གྲུ་ཁག་ལ་སྐོར་སྐྱོད་ལ་ལན་མང་ཕྱིན་ཡོད་པ་དང། ཁོང་ཚོའི་ལས་འགན་གཙོ་བོ་ནི་རྒྱ་ནག་གཞུང་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མ་འོངས་པའི་ཡང་སྲིད་བསྐོ་གཞག་ཞུ་རྒྱུར་རྒྱབ་སྐྱོར་འཚོལ་ཐབས་ཆེད་ཡིན་པ་གནད་དོན་དབྱེ་ཞིབ་པ་ཚོས་གསུངས་ཡོད་པའི་གནས་ཚུལ་འདུག་དེ་ཡང South China Morning Post ཞེས་པའི་ཚགས་པར་གྱིས་ཕྱི་ཟླ་བཅུ་གཉིས་པའི་ཚེས་བརྒྱད་ཉིན་གནས་ཚུལ་སྤེལ་དོན་ལྟར་ན། བོད་རང་སྐྱོང་ལྗོངས་ཟེར་བའི་ཚོགས་གཙོ་ཡཱང་ཅིན་ཧའེ་ཟེར་བ་དང་བོད་རང་སྐྱོང་ལྗོངས་ཀྱི་རྒྱ་ནག་དམར་ཤོག་ཚོགས་པའི་གཙོ་འཛིན་ཝང་ཅུན་ཁྲེང་ཟེར་བ་གཉིས་ལྷོ་དང་ལྷོ་ཤར་ཨེ་ཤ་ཡའི་ཡུལ་གྲུ་ཁག་ནང་སྐོར་སྐྱོད་ལ་ལན་མང་ཕྱིན་འདུག་ཡཱང་ཅིན་ཧའེ་ཟེར་བ་དེས་སྐུ་ཚབ་འཐུས་མི་སྣེ་ཁྲིད་ནས Maldives དང Thailand དེ་བཞིན Myanmar རམ Burma ནང་སྤྱི་ཟླ་བཅུ་གཅིག་པའི་ཚེས་དགུ་ནས་ཉི་ཤུ་བརྒྱད་བར། སྐོར་སྐྱོད་ལ་ཕྱིན་སྐོར་བོད་ལྗོངས་ཉིན་རེའི་ཚགས་པར་གྱིས་གནས་ཚུལ་སྤེལ་ཡོད་པ་དང་ཡང་སྐོར་སྐྱོད་དེ་ནི་གཙོ་བོ་རྒྱ་ནག་གཞུང་གིས་བོད་ཐོག་འཛིན་སྐྱོང་ལམ་ལྷོང་ལྡན་པའི་སྒོ་ནས་བྱེད་ཀྱི་ཡོད་པའི་ཉམས་མྱོང་ཕྱུག་པོ་ཁག་དར་འཕེལ་དང་རྒྱུད་གཅིག་ལམ་གཅིག་མཉམ་འབྲེལ་ཁག་གི་སྐོར་བསམ་ཚུལ་བརྗེ་ལེན་ཆེད་ཡིན་ཚུལ་བཤད་འདུག། ཡང་ཝང་ཅུན་ཀྲེང་གིས་བལ་ཡུལ་དང་ཤྲི་ལངྐ་དེ་བཞིན་སིང་ག་པུར་བཅས་ནང་ཉིན་གྲངས་བཅུའི་རིང་སྐོར་སྐྱོད་བྱས་པ་དེ་ཡང་ཡུལ་གྲུ་གཉིས་ཀྱི་མི་དམངས་ཕན་ཚུན་དབར་བསམ་ཚུལ་བརྗེ་ལེན་དང་འབྲེལ་བ་བཟང་དུ་གཏོང་ཐབས་དཔལ་འབྱོར་དང་ཚོང་འབྲེལ་སོགས་གང་ཅིའི་ཐད་ནས་མཉམ་འབྲེལ་གོང་འཕེལ་གཏོང་ཐབས་བཅས་ཡིན་ཚུལ་བོད་ལྗོངས་ཉིན་རེའི་ཚགས་པར་གྱི་གནས་ཚུལ་སྤེལ་བར་ལུང་འདྲེན་བྱས་འདུག། ཡིན་ན་ཡང་དབྱིན་ཇིའི་རྒྱལ་ས་ལན་ཀྲན་ནང་གི་ཀིངས་གཙུག་ལག་སློབ་གྲྭ་ཆེན་མོའི་སློབ་དཔོན་རོ་བྷརྟ་བྷར་ནེཊ་ལགས་ཀྱིས་ཆོས་ཁས་མི་ལེན་མཁན་རྒྱ་ནག་གཞུང་གི་གོང་ཞུས་དཔོན་རིགས་དེ་དག་ཕྱི་རྒྱལ་ཡུལ་གྲུ་ཁག་ལ་བཏང་སྟེ། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མ་འོངས་པའི་ཡང་སྲིད་བསྐོ་གཞག་ཞུ་རྒྱུའི་ཐོབ་ཐང་རྒྱ་ནག་རང་ཉིད་ལ་ཡོད་ཚུལ་ཤོད་བཞིན་པ་དེར་རྒྱབ་སྐྱོར་དགོས་པའི་གནོན་ཤུགས་སྤྲོད་རྒྱུའི་གོམ་བགྲོད་ཞིག་ཡིན་སྐོར་གསུངས་འདུག། དེ་དང་མཚུངས་པའི་དགོངས་ཚུལ་གྲོང་ཁྱེར་ཧྲང་ཧའེ་ནང་གི་རྒྱལ་སྤྱིའི་ཧྥུའུ་ཏན་གཙུག་ལག་སློབ་གྲྭ་ཆེན་མོའི་སློབ་དཔོན་ལིན་མིང་ཝང་ཡིས་ཀྱང་གསུངས་ཡོད་ཅིང་ཁོང་གིས་གོང་ཞུས་རྒྱ་མི་དཔོན་རིགས་གཉིས་བསྐྱོད་ཡུལ་བལ་ཡུལ་དང་ཐའི་ལེན་ཤྲི་ལངྐ་དང་འབར་མ་སོགས་ནི་ནང་ཆོས་ཐད་བོད་དང་འབྲེལ་བ་ཆེན་པོ་ཡོད་སྐོར་གསུངས་ཡོད་པའི་གནས་ཚུལ་འདུག།
ཁེ་ནེ་ཏྲའི་གྲོང་ཁྱེར་ཏོ་རོན་ཏོ་ནང་གནས་འཁོད་བོད་མི་ཚོས། གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ནོ་སྦེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་གནང་ནས་ལོ་ངོ་སུམ་ཅུ་སོ་བཞི་འཁོར་བའི་དུས་དྲན་སྲུང་བརྩི་ཞུས་ཡོད་པའི་སྐོར། ང་ཚོའི་ཁེ་ནེ་ཏྲའི་ནང་ཡོད་པའི་ས་གནས་ཀྱི་གསར་འགོད་པ་ཨུ་རྒྱན་ལགས་ཀྱིས་བཏང་གནང་བ་ཞིག་གསན་རོགས་གནང།
འདི་ཟླའི་ཚེས་དགུ་ཉིན་བོད་མིའི་སྤྱི་ཁང་གངས་ལྗོངས་ཆོས་ལྡན་གླིང་གི་ཚོགས་ཁང་ནང་དུ་བོད་མིའི་བླ་ན་མ་མཆིས་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་རིན་པོ་ཆེ་མཆོག་ལ་ནོ་སྦེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་ནས་མི་ལོ་ཧྲིལ་པོ་སུམ་ཅུ་སོ་བཞི་འཁོར་བའི་དུས་དྲན་སྲུང་བརྩི་གཟབ་རྒྱས་ཞུས་གནང་སོང། དེ་ཡང་མཛད་སྒོའི་ཐོག་སྐུ་མགྲོན་གཙོ་བོ། གྲོས་ཚོགས་འོག་མའི་འཐུས་མི་དང་ཁྲིམས་དོན་སྤྱི་ཁྱབ་དྲུང་ཆེ་སྐུ་ཞབས James Maloney ལགས་ནས། འཛམ་གླིང་ནང་དུ་ཞི་བདེ་དང་བདེ་འཇགས་ནི་ཉིན་རེ་ནས་དགོས་མཁོ་དང་གལ་གནད་ཆེན་པོ་ཆགས་པ་བཞིན

འཛམ་གླིང་ནང་ཞི་བདེ་དང་འགྲོ་བ་མིའི་ཐོབ་ཐང་བསྐྲུན་མཁན་གྱི་སྐྱེ་བོ་ཞིག་ཡིན་པ་སོང་ཙང་ཁོང་གི་ཆེ་མཐོང་དང་བསླབ་བྱ་སྔར་ལས་ལྷག་པའི་དགོས་མཁོ་ཆགས་ཡོད་དུས་ཁོ་རང་ལྷན་བཞུགས་གནང་ཐུབ་པར་དགའ་སྤྲོ་ཆེན་པོ་བྱུང་བ་སོགས་ཀྱི་འགྲེལ་བརྗོད་གནང་བྱུང། དེ་མིན་སྡེ་ཚན་ཉི་ཤུ་རྩ་གཉིས་པའི་སྐོར་སྲུང་བའི་འགོ་དཔོན་སྐུ་ཞབས་ཨན་ཐོ་ནི་པ་ལོ་ཀྲ་ལགས་ནས། ལོ་སུམ་ཅུ་སོ་བཞིའི་གོང་དུ་གོང་ས་མཆོག་ལ་ནོ་བེལ་ཞི་བདེའི་གཟེངས་རྟགས་ཕུལ་བའི་ཉིན་མོར་ཆེ་མཐོང་སླད་གོང་ས་མཆོག་ནས་ཞི་བདེ་དང་བྱམས་བརྩེ་འགྲོ་བ་མི་གཅིག་གྱུར་བཅས་ལ་ཞབས་འདེགས་རླབས་ཆེན་བསྐྲུན་བཞིན་པར་ལྷན་ཞུགས་གནང་བའི་སྐོར་དང་སྡེ་ཚན་ཉི་ཤུ་རྩ་གཉིས་པའི་ཉེན་རྟོག་རུ་ཁག་ནས་གོང་ས་མཆོག་ནས་དབུས་པའི། དཔལ་རྒྱལ་བ་ཀརྨ་པ་ཨོ་རྒྱན་འཕྲིན་ལས་རྡོ་རྗེ་མཆོག་དང་ས་སྐྱ་ཁྲི་ཐོག་བཞི་བཅུ་ཞེ་གཅིག་པ་དང་ཞེ་གཉིས་ཞེ་གསུམ་བཅས་དང་ལྷན་དུ་འབྲེལ་བ་བྱུང་བ་སོགས་ཀྱི་གལ་གནད་སྐོར་ལ་འགྲེལ་བརྗོད་གནང་བྱུང། ཡང་གངས་ཅན་ཆོས་ལྡན་གླིང་ལ་དཔལ་འབྱོར་རྒྱབ་སྐྱོར་གནང་མཁན་སྐུ་ཞབས་ཝིལ་སུའུ་ཏི་ལན་ལགས་ནས།

སོ་སོའི་གྲོགས་པོ་རྙིང་པ་དྲན་གྱི་རེད་གསུངས་པ་བཞིན་ཁོང་ནས་ནམ་རྒྱུན་དུ་བོད་མི་དང་བོད་མིའི་སྤྱི་ཁང་གངས་ལྗོངས་ཆོས་ལྡན་གླིང་དུ་འབྲེལ་བ་དང། མཛད་སྒོ་ཁག་ལ་ཆེད་བཅར་ཞུ་བཞིན་ཡོད་པ་སོགས་ཀྱི་འགྲེལ་བརྗོད་གནང་བྱུང། དེ་མིན་ཁེ་ན་ཌ་བོད་དོན་ལྷན་ཚོགས་ཀྱི་འགན་འཛིན་ཤེས་རབ་མཐར་ཕྱིན་ལགས་ནས་མཛད་སྒོ་དང་འབྲེལ་བའི་གཏམ་བཤད་དང་ཉེ་ཆར་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་མཆོག་ཁེ་ན་ཌའི་རྒྱལ་སའི་ཁུལ་དུ་མཛད་འཕྲིན་བསྐྱངས་གནང་བར།

ཁག་ནི་གཞས་སྣ་འདྲ་མིན་འཁྲབ་སྟོན་དང་གཟིགས་འབུལ། གངས་ལྗོངས་ཆོས་ལྡན་གླིང་གི་ཚོགས་གཙོ་དང་རྒྱུན་ལས་ཟུར་པ་རྣམས་ལ་བྱང་ཨ་རིའི་སྐུ་ཚབ་དོན་གཅོད་ལས་ཁུངས་ནས་དང་བླངས་སྤྱི་ཚོགས་ཞབས་ཞུའི་ཕྱག་འཁྱེར་ཕུལ་བ། གངས་ལྗོངས་ཆོས་ལྡན་གླིང་གི་འཛིན་ཁང་གསར་བཟོའི་ཆེད་ཨོན་ཐའེ་རི་ཡོ་ས་གནས་བུད་མེད་ལྷན་ཚོགས་ནས་ཁེ་སྒོར་ཁྲི་གཅིག་ཞལ་འདེབས་ཕུལ་བར་ཐུགས་རྗེ་ཆེ་ཞུ་བ་སོགས་ཀྱི་ལམ་ནས་གོང་ས་མཆོག་ལ་ནོ་བེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་ནས་མི་ལོ་ཧྲིལ་པོ། སུམ་ཅུ་སོ་བཞི་འཁོར་བའི་དུས་དྲན་དགའ་དད་སྤྲོ་གསུམ་གྱི་ངང་ནས་སྲུང་བརྩི་ཟབ་རྒྱས་ཞུས་པ་བཞིན་མགོན་པོ་ཉིད་ཀྱི་བཀའ་སློབ་ཁག་ལ་དགོངས་པ་ཆེ་བཞེས་ཀྱིས་འཆམ་མཐུན་གནང་གལ་ཆེ་བ་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་བསོད་ནམས་གླང་དཀར་ལགས་ནས་འགྲེལ་བརྗོད་གནང་བྱུང། ད་དེའི་ཆེད་དུ་ཨ་ནི་ང་ཚོའི་ས་གནས་རེད་ཨ་འཛམ་བུ་གླིང་ས་ཁུལ་ག་ས་ག་ལ་ཡོད་པའི་བོད་མི་ཚོས་ཀྱིས་ད་རྒྱལ་བ་རིན་པོ་ཆེ་གི་དགོངས་བཞེད་གཞིར་བཟུང་གིས་ཨ་ནི་བཟང་སྤྱོད་གི་ཐོག་ནས་ང་ཚོ་མ་འོངས་པ་ལ་ཡ་ཕྱག་ལས་གནང་དགོས་ཡག་དེ་ཨ་ནི་གལ་ཆེན་པོ་ཞེ་པོ་ཅིག་རེད་ཤག། ད་དུང་ཁེ་ན་ཌའི་ནང་གནས་ཡོད་བོད་རིགས་སྤྱི་མཐུན་ཚོགས་པ་ཁག་གི་གོ་སྒྲིག་འོག་ས་གནས་སོ་སོའི་དུས་ཚོད་དང་བསྟུན་ནས་བོད་མིའི་བླ་ན་མ་མཆིས་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་རིན་པོ་ཆེ་མཆོག་ལ་ནོ་བེལ་ཞི་བདེའི་གཟེངས་རྟགས

བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ནོ་བེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་ནས་ལོ་ངོ་སུམ་ཅུ་སོ་བཞི་འཁོར་བའི་དུས་ཆེན་ཁྱད་པར་ཅན་དང་སྟབས་བསྟུན ྋགོང་ས་ཏཱ་ལའི་བླ་མ་དཔེ་མཛོད་དང་ཡིག་ཚགས་ཁང་གི་གཟེངས་རྟགས་སྒྲིག་གཤོམ་ཁང་རྒྱ་ཆེན་མི་མང་ལ་སྐབས་དུས་སོ་སོར་མཇལ་ཁའི་གོ་སྐབས་བསྐྲུན་རྒྱུའི་ལས་གཞི་དབུ་འབྱེད་མཛད་སྒོ་ཞིག་ཏཱ་ལའི་བླ་མའི་དགེ་རྩ་ཚོགས་པའི་གོ་སྒྲིག་ཐོག་འདི་ཚེས་བཅུའི་ཉིན་བཞུགས་སྒར་ལྷ་རྒྱལ་རིའི་ཉེ་འདབས་སུ་ཆགས་པའི ྋགོང་ས་ཏཱ་ལའི་བླ་མ་དཔེ་མཛོད་དང་ཡིག་ཚགས་ཁང་དུ་འཚོགས་ཡོད་པ་རེད། མཛད་སྒོའི་ཐོག་སྐུ་མགྲོན་གཙོ་བོ་དཔལ་ལྡན་དགའ་ལྡན་ཕོ་བྲང་གི། ཀྱི་ཚོགས་གཙོའི་ལས་ཚབ་སྐྱབས་རྗེ་སློབ་དཔོན་ཟམ་གདོང་རིན་པོ་ཆེ་མཆོག་དང་ཧི་མ་ཅཱལ་མངའ་སྡེའི་གྲོས་ཚོགས་འཐུས་མི་སྐུ་ཞབས་སུ་དྷིར་ཤར་མ་ལགས་རྣམ་གཉིས་ཀྱིས་དབུས་པའི་སྐྱབས་རྗེ་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ལགས་དང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་ལགས་དེ་བཞིན་བོད་མིའི་སྒྲིག་འཛུགས་ཀྱི་མཛད་གཙོ་རྣམ་པ་དབུ་བཞུགས་ཐོག་གཟེངས་རྟགས་སྒྲིག་ཤོམ་ཁང་དབུ་འབྱེད་གནང་ཡོད་པ་རེད་སྐབས་དེར་སྐུ་མགྲོན་གཙོ་བོ་སྐྱབས་རྗེ་ཟམ་གདོང་རིན་པོ་ཆེ་མཆོག་གིས་མང་ཚོགས་ཁྲོད། ྋགོང་ས་ཏཱ་ལའི་བླ་མ་དཔེ་མཛོད་དང་ཡིག་ཚགས་ཁང་འདི་འགྲེམས་སྟོན་ཁང་གི་ངོ་བོར་དགོངས་པ་བཞེས་མཁན་ཡོད་པ་དང་འདི་ནི་འགྲེམས་སྟོན་ཁང་མ་ཡིན་པར་དཔེ་མཛོད་ཁང་དང་ཡིག་ཚགས་ཁང་གི་ངོ་བོའི་ཐོག་ནས་འཛུགས་པ་ཞིག་ཡིན་པ་དང་མང་ཚོགས་ཁྲོད ྋགོང་ས་མཆོག་གི་མཛད་རྗེས་ལ་དད་འདུན་སྒོ་ནས་མཇལ་ཁ་ཞུ་འདོད་ཡོད་མཁན་མང་པོ་ཞིག་ཡོང་གི་ཡོད་དུས་ད་རེས་གཙོ་བོ་མང་ཚོགས་ལ་མཇལ་ཁའི་གོ་སྐབས་བསྐྲུན་རྒྱུའི་ཆེད་དུ་གཟེངས་རྟགས་སྒྲིག་ཤོམ་ཁང་དེ་དབུ་འབྱེད་གནང་པ་ཞིག་ཡིན་པ་གསུངས་གནང་སོང། འབྱུང་འགྱུར་གྱི་མི་རབས་ཚོའི་ཆེད་དུ་བདག་གཉེར་བྱེད་དགོས་པ་དེ་གལ་ཆེན་པོ་ཡིན་ཙང་འདི་དཔེ་མཛོད་དང་ཨ་ནེ་ཡིག་ཚགས་ཁང་གི་ངོ་བོ་ལ་ཡ་བྱས་ནས་གང་དགའི་བརྡ་ཞུ་ཡི་རབས་ཅིག་རེད། འགྲེམས་སྟོན་ཁང་མིན་པ་ཡིན་ཙང་མང་ཚོགས་ལ་སྒོ་ཕྱེ་དགོས་ཡག་གི་ལས་འགན་དེ་ཡོག་མ་རེད་ཡིན་ནའི་བར་ལམ་གཅིག་ནས་ས་གནས་མང་ཚོགས་མང་པོ་གཅིག་གིས་ད་ཕྱོགས་གཅིག་ནས་ལྟད་མོའི་རྣམ་པ་ལྟ་བུ་མ་ཡིན་པ་བྱས་ནས་གོང་ས་མཆོག་གི་མཛད་རྗེས་ལ་ཡ་དད་འདུན་སྒོ་ནས་མཇལ་ཁ་ཞུ་ཡག་གི་འདུན་པ་ཡོད་མཁན་མང་པོ་གཅིག་ཡོང་བསྡད་ཀྱི་ཡོག་རེད་དེ་ཡིན་ཙང་འདི

གཟེངས་རྟགས་སྒྲིག་གཤོམ་ཁང་དེ་བཞིན་རྡ་རམ་ས་ལ་དང་ཧི་མ་ཅཱལ་མངའ་སྡེ་རྒྱ་གར་རྒྱལ་ཡོངས་ལ་གལ་གནད་ཆེན་པོ་ཞིག་ཆགས་ཀྱི་ཡོད་པ་མ་ཟད་ངའི་བསམ་པར་ད་ནས་བཟུང་རྒྱ་གར་ནང་ཡོང་མཁན་མི་སུ་འདྲ་ཞིག་ས་གནས་འདིར་ཕེབས་ནས་གཟེངས་རྟགས་སྒྲིག་གཤོམ་ཁང་འདིར་གོང་ས་མཆོག་གི་སྐུ་ཚེའི་ནང་ད་བར་འབུལ་བཞེས་མཛད་པའི་གཟེངས་རྟགས་རྣམས་ལ་མཇལ་གྱི་རེད་བསམ་གྱི་འདུག་ལ་ང་རང་ཧང་སངས་པ་ཞིག་ལ་གཟེངས་རྟགས་འགའ་ཤས་ཕྱི་ལོ་གཅིག་སྟོང་དགུ་བརྒྱ་བཞི་བཅུའི་ནང་རྒྱ་གར་རང་བཙན་མ་ཐོབ་གོང་ཁོང་ལ་འབུལ་བཞེས་མཛད་པ་རེད་འདུག་གོང་ས་མཆོག་ས་གནས་འདིར་མ་ཕེབས་གོང་རྡ་རམ་ས་ལ་ནི་གྲོང་སྡེ་ཆུང་ཆུང་ཞིག་དང་འཛམ་གླིང་ནང་རྒྱུས་མངའ་ཧ་ཅང་ཉུང་ཉུང་རེད་ཁོང་འདིར་ཕེབས་པ་ནས་བཟུང་རྡ་རམ་ས་ལ་གྲོང་སྡེ་དེ་འཛམ་གླིང་ཁྱོན་ཡོངས་ལ་རྒྱུས་མངའ་དང་ངའི་བསམ་པར་གཟེངས་རྟགས་སྒྲིག་ཤོམ་ཁང་འདི་ང་ཚོ་ཙམ་མིན་པར་འཛམ་གླིང་ཁྱོན་ཡོངས་ལ་གཅེས་ནོར་ལྟ་བུ་རེད་ཅེས་གསུངས་གནང་སོང། གཟེངས་རྟགས་སྒྲིག་གཤོམ་ཁང་དེ་བཞིན་བདུན་རེའི་རེས་གཟའ་ཟླ་བ་དང་གཞུང་འབྲེལ་གུང་གསེང་ཁག་ཕུད་པའི་གཞན་རེས་གཟའ་མིག་དམར་ནས་སྤེན་པ་བར་སྔ་དྲོ་ཆུ་ཚོད་བཅུ་པ་ནས་བཅུ་གཅིག་བར་ཆུ་ཚོད་གཅིག་རིང་མི་གྲངས་ལྔ་བཅུ་དང་ཕྱི་དྲོའི་ཆུ་ཚོད་གསུམ་པ་ནས་བཞི་པ་བར་མི་གྲངས་ལྔ་བཅུ་བཅས་ཉིན་རེར་ཁྱོན་མི་གྲངས་བརྒྱ་ཐམ་པ་རེ་མཇལ་བཅར་དུ་གཏོང་རྒྱུ་དང་མཇལ་བཅར་དུ་མ་ཕེབས་སྔོན་དཔེ་མཛོད་དང་ཡིག་ཚགས་ཁང་གི་སྒོ་འགྲམ་དུ་ཐོ་འགོད་ངེས་པར་དུ་གནང་དགོས་པ་དང་སོ་སོའི་ངོས་འཛིན་ལག་ཁྱེར་ཡང་མཉམ་འཁྱེར་དགོས་པའི་གསལ་བསྒྲགས་ཤིག ྋགོང་ས་ཏཱ་ལའི་བླ་མ་དཔེ་མཛོད་དང་ཡིག་ཚགས་ཁང་ནས་སྤེལ་ཡོད་འདུག། ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང་གིས་གནས་ཚུལ་སྙན་སྒྲོན་ཞུས་ཀྱི་ཡོད། ཡང་བྱང་ཨ་མི་རི་ཀའི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་འགན་འཛིན་ལྷན་ཚོགས་ཐེངས་ཉི་ཤུ་པ་དེ་ཨ་རིའི་གྲོང་ཁྱེར་ནེའུ་ཡོག་ནང་སྤྱི་ཟླ་བཅུ་གཉིས་པའི་ཚེས་དགུ་ཉིན་ནས་དབུ་འཛུགས་གནང་སྟེ། ཕྱི་ཚེས་བཅུ་གཅིག་བར་ཉིན་གྲངས་གསུམ་རིང་གནང་བཞིན་པའི་སྐོར་ས་གནས་ནས་ཇོ་ལེབ་ཆོས་འཕེལ་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གསན་རོགས་གནང།
བྱང་ཨ་རིའི་གཞོན་ནུའི་འགན་འཛིན་ལྷན་ཚོགས་ཐེངས་ཉི་ཤུ་པ་དེ་ཨ་རིའི་ནིའུ་ཡོག་གྲོང་ཁྱེར་དུ་འཚོགས་བཞིན་པའི་སྐོར་གྱི་གནས་ཚུལ་ཞིག་སྟེ། ཨ་རིའི་ནིའུ་ཡོག་གྲོང་ཁྱེར་དུ་ཡོད་པའི Dharma House ཞེས་པའི་ཆོས་ཀྱི་ཁང་པའི་ནང་དུ། ཕྱི་ཟླ་བཅུ་གཉིས་པའི་ཚེས་དགུ་ནས་བཅུ་གཅིག་བར་ཉིན་གྲངས་གསུམ་གི་རིང། བྱང་ཨ་རིའི་གཞོན་ནུའི་འགན་འཛིན་ལྷན་ཚོགས་དང་ཉིན་ཞིབ་པ། ཨ་རིའི་ནིའུ་ཡོག་གྲོང་ཁྱེར་དུ་འཚོགས་འགོ་བཙུགས་ཤིང། དབུས་གཞོན་ནུའི་ཚོགས་གཙོ་མགོན་པོ་དོན་གྲུབ་ལགས་ཀྱིས། གཞོན་ནུའི་སྒྲིག་གཞིའི་དགོངས་དོན་བཞིན། བྱང་ཨ་རིའི་འགན་འཛིན་ལྷན་ཚོགས་ཐེངས་ཉི་ཤུ་པ་དེ། ཨ་རིའི་ནིའུ་ཡོག་གྲོང་ཁྱེར་དུ་འཚོགས་བཞིན་ཡོད་པ་འགྲེལ་བརྗོད་གནང་བ་དང། ཉིན་གྲངས་གསུམ་གི་རིང་གྲོས་གཞི་དོན་ཚན་དགུའི་ཐོག་ཚོགས་བཅར་བའི་དགོངས་འཆར་ཁག་གོ་བསྡུར་ཞུ་འཆར་ཡོད་པའི་སྐོར་གྱི་འགྲེལ་བརྗོད་གནང་སོང། ཉིན་མོ་དེ་རིང་ནས་དབུ་འཛུགས་པའི་གི་ཉིན་གསུམ་གྱི་རིང་ལ་ཚོགས་ཁང་འདིའི་ནང་ལ་བོད་དོན་འཐབ་རྩོད་དང་འབྲེལ་བའི་གི་གྲོས་གཞི་དོན་ཚན་དགུའི་ཐོག་ལ

ཨུ་ཚུགས་ལ་འདོད་པའི་དངོས་གནས་བཙན་བྱོལ་བོད་གཞུང་དང་རྒྱལ་བ་རིན་པོ་ཆེའི་དགོངས་པ་འགྲུབ་ཡ་ལ་ག་ཚོད་ཞབས་འདེགས་ཞུ། ཡང་དབུས་རྒྱུན་ཟུར་པ་རྩོམ་པ་པོ་འཇམ་དབྱངས་ནོར་བུ་ལགས་ཀྱིས། སྔོན་མ་གཞོན་ནུ་ཚོགས་པས། བོད་དོན་ལས་འགུལ་སྤེལ་པའི་མྱོང་ཚོར་འགའ་ཞིག་དང་འབྲེལ་ནས། ཚོགས་པ་འདིས་ལས་འགུལ་སྤེལ་ན་ནུས་པ་ཆེན་པོ་ཐོན་གྱི་ཡོད་པ་བཞིན། བོད་དོན་འཐབ་རྩོད་ཐོག་ལ་ཤུགས་སྣོན་རྒྱག་དགོས་པའི་སྐོར་ཅིག་གསུངས་གནང་སོང།

ལམ་གྱི་ཆ་ཅན་གང་དག་ནང་ལྟར་བོད་ཡིག་བསླབ་ཡག་དེ་བཞག་དགོས་ཟེར། ཕྲུ་གུར་བོད་སྐད་ལབ་ཡག་དེ་བཞག་དགོས་ཟེར། འདི་དོན་ཅི་ཛ་དྲག་ཐུག་འདུག་ཨ། བྱང་ཨ་རིའི་གཞོན་ནུའི་འགན་འཛིན་ལྷན་ཚོགས་ཐེངས་ཉི་ཤུ་པ་དེ། ཁ་ན་ཌའི་རྒྱལ་ཁབ་ཏུ་གོང་འཚོགས་བྱེད་རྒྱུའི་འཆར་གཞི་བཟུང་ཡང། ཁ་ན་ཌ་དང་རྒྱ་གར་བར་གནས་སྐབས་འབྲེལ་བ་བཟང་མིན་གྱིས་རྒྱ་གར་ནས་ཐོངས་མཆན visa རག་མིན་ལ་བརྟེན་ནས་ནིའུ་ཡོག་ཏུ་གོང་འཚོགས་བྱེད་དགོས་བྱུང་ཡོད་པ་དང། ཚོགས་འདུ་ཉིན་དང་པོའི་སྐུ་མགྲོན་དུ་སྐུ་ཚབ་དོན་གཅོད་ཁང་གི་བོད་རིགས་འབྲེལ་མཐུད་པ་ཀུན་དགའ་བཀྲ་ཤིས་ལགས་དང། བཀའ་ཟུར་བཀྲས་མཐོང་བསྟན་འཛིན་རྣམ་རྒྱལ་ལགས་དང། རྩོམ་པ་པོ་འཇམ་དབྱངས་ནོར་བུ་ལགས་དང། གཞན་དབུས་རྒྱུན་ཟུར་པ་ཁག་ཅིག་ཕེབས་ཡོད་པ་དང། རྒྱ་གར་ནས་དབུས་གཞོན་ནུ་ལྷན་ཚོགས་ཀྱི་སྤྱི་ཁྱབ་ཚོགས་གཙོ་མགོན་པོ་དོན་གྲུབ་ལགས་དང། དྲུང་ཆེ་བསོད་ནམས་ཚེ་རིང་གཉིས་ཕེབས་ཡོད་པ་དང། དེ་བཞིན་བྱང་ཨ་རིའི་ས་གནས་བདུན་གྱི་གཞོན་ནུའི་འཐུས་མི་ཁག་ཅིག་ཚོགས་བཅར་ཞུས་ཡོད་པ་རེད། ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཇོ་ལེབ་ཆོས་འཕེལ་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། ཡང་ཐེངས་འདིར་སྙན་སྒྲོན་ཞུ་རྒྱུ་ལེ་ཚན་མཐའ་མ་གླེང་མོལ་ཞེས་པའི་ལེ་ཚན་ནང་རྒྱ་གར་ལྷོ་ཕྱོགས Bangalore ནང་རྟེན་གཞི་གནང་བའི་ཏཱ་ལའི་བླ་མའི་མཐོ་རིམ་གཙུག་ལག་སློབ་གཉེར་ཁང་ནས་ཆེས་ཐོག་མའི་བོད་རིག་པའི་འབུམ་རམས་པའི་སློབ་མ་བདུན་མཐར་སོན་བྱུང་བའི་ཁོངས་ནས་གཙང་ཕྲུག་སྟོབས་ལགས་ཀྱི་ལྷན་དུ་རྡོ་རྗེ་དགྲ་འདུལ་ལགས་ཀྱིས་གླེང་མོལ་ཞུས་པ་ཞིག་སྙན་སྒྲོན་ཞུ་གི་ཡིན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་བཅུ་གཅིག་པ་ཀྱི་ཚེས་སུམ་ཅུ་ཉིན་རྒྱ་གར་ལྷོ་ཕྱོགས་སྦེང་ལོར་གྲོང་ཁྱེར་དུ་རྟེན་གཞི་བྱས་པའི་ཏཱ་ལའི་བླ་མའི་མཐོ་རིམ་སློབ་གཉེར་ཁང་གི་སྐབས་དང་པོའི་འབུམ་རམས་པ་བསླབ་པ་མཐར་སོན་གྱི་མཛད་སྒོ་དེ་ཚོགས་ཡོད་ཅིང་སྐབས་དང་པོའི་འབུམ་རམས་པའི་སློབ་ཐོན་པའི་གི་ཁོངས་སུ་ནང་པའི་གི་ལྟ་གྲུབ་དང་བོད་ཀྱི་སྐད་ཡིག། བོད་ཀྱི་རྩོམ་རིག་བོད་ཀྱི་ལོ་རྒྱུས་ཀྱི་རིག་ཚན་བཞི་ཡི་ཐོག་ལ་འབུམ་རམས་པ་གི་ཉམས་ཞིབ་པ་སློབ་གཉེར་བ་བདུན་ལ་ཨ་ནི་སློབ་ཐོན་ཕྱག་འཁྱེར་དེ་བཞེས་ཡོད་པ་རེད། དེའི་ཁོངས་སུ་ས་རཱ་བོད་ཀྱི་མཐོ་རིམ་སློབ་ཁང་གི་ལོ་རྒྱུས་དགེ་རྒན་ཆེན་མོ་གཙང་ཕྲུག་སྟོབས་ལགས་དང་ཁོང་གི་ཉེ་རབས་བོད་ཀྱི་ལོ་རྒྱུས་དང་འབྲེལ་བའི་བྲིས་པའི་གི་འབུམ་རམས་པ་གི་དཔྱད་རྩོམ་སྐོར་ལ་གླེང་མོ་བྱེད་ཀྱི་ཡོད། གཙང་ཕྲུག་སྟོབས་ལགས་དེ་རིང་ང་ཚོའི་ལས་སྟེགས་ནང་ཕེབས་པར་བཀའ་དྲིན་ཆེ།
བཀྲ་ཤིས་བདེ་ལེགས་རྡོ་རྗེ་ལགས། ཁྱེད་ལ་དང་པོ་ད་ཅིག་འབུམ་རམས་པ་གི་ད་ཕྱག་འཁྱེར་བཞེས་པ་དེ་ཐོག་ལ་དཀའ་ལས་མང་པོ་བྱས་ཡོད་ཀྱི་རེད་ཨཱ་ནི་དངོས་ལ་ཁྱེད་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་གྲངས་མེད་ཞུ་ཡ་དང་དེ་དང་མཉམ་དུ་ལ། ད་ཅིག་ང་ཚོའི་བརྒྱུད་ལམ་ཁག་དེ་འདྲ་ཅིག་བལྟ་ཡོང་དུས་ཁྱེད་རྣམ་པ་བདུན་འདུག་དེ་ཡིན་ནའི་བདུན་ཆ་དེ་དེ་རིང་དེ་ལ་གདན་ཞུ་བྱེད་ཐུབ་ཡ་དེ་དཀའ་ལས་ཁག་པོ་ཆགས་ཀྱི་འདུག་ཏེ་ཅི། བཀའ་མོལ་ཞུ་ཡ་གཏོང་ས་ཚང་མ་གཏིང་ཟབ་པོ་འདྲ་བོ་ཅིག་ཡིན་དུས་དང་པོ་དེ་གཙང་ཕྲུག་སྟོབས་ལགས་ཁྱེད་ཀྱི་འབུམ་རམས་པ་གི་ད་ཅིག་དཔྱད་རྩོམ་གི་བརྗོད་གཞི་དེ་ག་རེ་རེད་ཨ་ནི་འདི་བྲིས་ཡ་ལ་དུས་ཡུན་ག་ཚད་འདྲ་བོ་ཅིག་འགོར་ནི་རེད་ལ། ལགས་རྡོ་རྗེ་ལགས་ད་ངས་ཀྱི་འབུམ་རམས་པའི་སློབ་ཐོན་ཆེད་རྩོམ་གྱི་བརྗོད་གཞི་དེ་གཙོ་ཆེ་ཤོས་དེ་ཉེ་རབས་བོད་ཀྱི་ལོ་རྒྱུས་དང་འབྲེལ་བའི་གནད་དོན་ཅིག་རེད། ངས་ཀྱི་བརྗོད་གཞི་དེ་གི་ཁ་བྱང་ཐོག་ལ་རྭ་སྟག་དོན་རྐྱེན་དང། མི་ལོ་བཅུ་བདུན་རིང་གི་བོད་ཀྱི་ཆབ་སྲིད་འཐུས་ཤོར་ཟེར་ནས་བཟོས་རེད། མི་ལོ་བཅུ་བདུན་རིང་སྟེ་སྤྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་བཞི་ནས་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་བར་ར་དེ་དཔེ་བྱས་ན་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་མྱ་ངན་ལས་འདས་རྗེས་བཅུ་བཞི་པས་ཀྱི་ལུགས་གཉིས་ཆབ་སྲིད་ཐུགས་འགན་མ་བཞེས་བར་ར་གྱི་དུས་རིམ་དེའི་ནང་གི་ད་བོད་ཀྱི་ཆབ་སྲིད་ཀྱི་གནས་སྟངས་དེའི་སྐོར་ལ། ངས་ཀྱི། ཉམས་ཞིབ་ཀྱི་བརྗོད་གཞི་ལ་བདམས་ཡོད་སྣང་ལ། ལགས་སོ། ད་ད་ལྟ་དེ་ཐོག་ལ་ཅི་གནད་དོན་འགའ་ཤས་ཅི་ངེད་ཀྱི་དཀར་ཆག་ཅིག་ལྟ་ཡས་བྱུང་དེ་ནང་ལོག་གནད་དོན་འགའ་ཤས་ཅིག་ཐོག་ལ་མར་ཅིག་གླེང་གི་ཡིན། དང་པོ་དེ་ད། འབུ་རམ་པ། ཅིག་ཟེར་ཡོང་དུས་ད་ལྟའི་བཙན་བྱོལ་ནང་ལོགས་ལ་ཅིག་ཏཱ་ལའི་བླ་མ་མཐོ་སློབ་ཀྱི་ཐེངས་དང་པོ་རེད་དེ་ཤོད་ཡོད་རེད་གཏམ་བཟང་ཅིག་རེད་དེ་ཤོད་ཡོད་རེད་མང་པོ་ཅིག་ལ། ཅིག་ནུབ་ཕྱོགས་དང་གང་ཅི་ག་ས་ག་ལ་ཡང་ཅིག་འབུམ་རམས་པ་གི་སློབ་ཐོན་བྱེད་ཡ་ལ་ཡང་ཅིག་ལས་སླ་པོ་བྱེད་ཡོད་མ་རེད་དེ་ལ་ཅིག། ཚད་གཞི་མཐོ་པོ་གཅིག་དང་དེ་གི་ཡང་གཅིག་བརྒྱུད་རིམ་མང་པོ་ཅིག་འགྲོ་དགོས་ཀྱི་ཡོད་རེད། དེ་ཚོ་ཚང་མ་གཅིག་ཏཱ་ལའི་བླ་མ་མཐོ་སློབ་ཀྱི་ཐོག་ནས་ཀྱི་ཚད་ལྡན་གྱི་ཐོག་ནས་འགྲོ་ཐུབ་པ་བྱུང་ཡོད་རེད་པས་ཁྱེད་རྣམ་པ་ཚོ་ལ་ད་འབུམ་རམས་པ། ཅིག་ཕྱག་འཁྱེར་བཞེས་མཁན་མི་སྣ་བདུན་བྱུང་ཡོད་རེད་དེ་གི་གཅིག་བརྒྱུད་རིམ་ཆ་ཚང་གཅིག་ནུབ་ཕྱོགས་དང་གཅིག་རྒྱ་གར་གྱི་འགྲོ་ལུགས་འགྲོ་སྟངས་ཚད་དང་ལྡན་པའི་ཐོག་ནས་འགྲོ་ཐུབ་ཡོད་རེད་པ་ད་ལྟ། རྡོ་རྗེ་ལགས་ད་དེ་ཆ་ཚང་ལོ་ཅིག་འགྲོ་ཐུབ་ཡོད་རེད་ད་དེ་འགྲོ་ཐུབ་ཡས་ལ་ང་ཚོས་དཀའ་ལས་ཡང་མང་པོ་ཞིག་བསྐྱོན་གནང་ཡོད་རེད་ད་འབྲེལ་ཡོད་རེད་ཨ་ནི་ང་རང་ཚོ་གི་སློབ་གཉེར་བ་དང་སྨྱུག་གི་ལུགས་སྲིང་ཅིག་དཔེ་ཆ་བཞག་ན་ང་ཡིན་པ་ན་ད་ལས་རིམ་འདི་ཡི་ཐོག་ལ་ཐོག་མར་གི་སྡུག་ཤུལ་ཇི་སྙེད་ཀྱི་སྔ་མས་ཀྱི་ཅིག་ཕྲད་རེད་ད་དེ་ཁོ་མཐོ་སློབ་ཀྱི་ལས་རིམ་དང་པོ་ཡིན་པ་སོང་ཙང་ཨ་ནི་གཞན་དབང་སྟབས་བསྟུན་དེ་འདྲ་མང་པོ་བྱེད་དགོས་འདུག་དགོས་སུ་ཁོ་ལ་ག་རེ་ཟེར་ན་ཅིག་ཡ་མང་པོ་ཅིག་འབྲེལ་བ་གནང་དགོས་ཀྱི་འདུག་ཨ་འོ་དེ་འདྲ་བྱེད་དགོས་འདུག་དགོས་སུ་གང་བྱས་ད། ལོ་པའི་ཆ་ནས་ང་ཡི་ཆ་བཞག་པ་ཡིན་ན། ཐོག་མའི་ཆ་ལ་བཞག་པ་ཡིན་ན་ད་ཉིས་སྟོང་བཅུ་བདུན་བཅོ་བརྒྱད་དུས་འགྲོས་གཅིག་ནས་འཇུག་ཡས་ཀྱི་དམིགས་ཡུལ་བཅངས་རྗེས་ད་ལས་རིམ་ལ་བང་བསྒྲིགས་རེད་ད་དངོས་གཞི་དེ་ཉིས་སྟོང་བཅུ་དགུ་ནས་བྱས་རྗེས་འགོ་བཙུགས་རེད་དེ་ནས་བྱས་རྗེས་ད་ད་ལྟ་བར་དུ་ཧ་ལམ་ལོ་བཞི་ཡས་མས་ཅིག་འགྲོ་བསྡད་ཡོད་རེད་བྱས་ཙང་ད་འདིས་ཀྱི་བརྒྱུད་རིམ་དེའི་ནང་ལ་སྦེང་ལོར་གཙུག་ལག་སློབ་གཉེར་ཁང་གིས་ཀྱི་ཅིག་ག་རེ་ཟེར་ན་ད་འབུམ་རམས་པའི་སློབ་གཉེར་ལས་ཀྱི་སྒྲིག་གཞི་དང་ཆ་ཚང་གཅིག་མཐུན་པ་བྱས་རྗེས་འགྲོ་ཡོད་རེད།

བྱས་ཙང་ང་ཚོས་ཀྱི་ཡིག་ཚད་གཏང་རྒྱུའི་སྐབས་སུ་ཡིན་ན་རེད། ཅིག་ཟླ་བ་དྲུག་གི་ལས་བསྡོམས་ཅིག་སྙན་སྒྲོན་ཞུ་རྒྱུའི་སྐབས་སུ་ཡིན་ན་རེད། རྟག་པར་ཞིག་ཁོང་ཡོང་དགོས་ད་ཁ་ཤས་ཁོང་དང་མཉམ་པོ་འབྲེལ་རྒྱུ་རྟག་པར་བྱེད་དགོས་རེད་ཁ་སང་གཙོ་བོ་དེ་དེ་སྐོར་ཁོ་རང་གིས་ག་རེ་ཟེར་ན་ད Bangalore University ལ་ཡན་ལག་མང་པོ་ཞིག་ཡོད་པའི་སྐོར་དུ་བཤད་ཀྱི་འདུག་བརྒྱ་ལྷག་ཙམ་དེ་འདྲ་ཡོད་ས་རེད་བྱས་ཙང་ཁོ་རང་གིས་དེར་བ་ད་ང་རང་ཚོ་ལ་ཏཱ་ལའི་བླ་མ་མཐོ་སློབ་དང་འབྲེལ་བ་ཡོད་རྒྱུ་དེ།

Conclusion དབྱིན་ཇི་ལ་བསྒྱུར་དགོས་རེད་དཀར་ཆག་དབྱིན་ཇི་ལ་བསྒྱུར་དགོས་རེད་ད་ཚང་མ་ལ་ནི་ཁོ་རང་གིས་ཞིབ་འཇུག་བྱས་རྗེས་བསྟན་གནང་རྗེས་ད་གཙོ་ཆེ་ཤོས་ཁོ་རང་བརྒྱུད་རྗེས་འགྲོ་དགོས་རེད་པ་ལགས། ལགས་སོ་ལགས་སོ་ད་ནུབ་ཕྱོགས་ལ་ཡིན་པས་ན་འབུམ་རམས་པའི་ཀྱི་ཐོན་སྐབས་སུ་དང་པོ་ཡར་ཅིག་བང་རིམ་ཅིག་ནས་འགྲོ་དགོས་ཀྱི་ཡོད་རེད་ཅེས་ཅིག་ག་རེ་ཟེར་དགོས་རེད Bachelors དང Master དང་ནི་ཡ་གི་ཡར་འབུམ་རམས་པར་འགྲོ་དགོས་ཡ་དང་ནི་འབུམ་རམས་པ་ནང་ལོགས་ལ་ཅིག་སློབ་སྦྱོང་གནང་བའི་སྐབས་སུ་ཁྱེད་ཀྱིས་གསུངས་སོང་བ་དང་གི Course Works ལ་དེ་ལོ་བཞི་ལྷག་ཙམ་ཞིག་འགོར་བ་དང་ཨ་ནི་དེ་ནས་ནི་ད་ལྟ་ཅིག་ཉམས་ཞིབ་ཀྱི་ཐོག་ལ་དཔྱད་རྩོམ་འདི་ག་རང་ཆེད་དུ་ལོ་གཉིས་ཙམ་ཞིག་འགོར་ཡག་གི་དེ་འདྲ་ཡོང་གི་འདུག་ད་དེ་ཡང་ཀྱི་ཁྱད་པར་དེ་ཐད་སུ་བརྗོད་ཡོད་རེད་ཨ་ནི་དེ་དང་མཉམ་དུ་ལ་ཅིག་ཉམས་ཞིབ་པའི་གི་སློབ་སྟོན་ཅིག་དགོས་གི་འདུག་ཨ་ནི་དེ་ཚོ་ཚང་མ་ཁྱེད་རྣམ་པ་ཚོ་ལ་ཡོད་བསྡད་པ་རེད་འདུག་བ་ལགས། ལགས་རེད་ད་ཅིག་ང་ཚོའི་གི་ད་ཅིག་ད་ལན་དེ་བོད་ཡིག་ཡིན་པ་སོང་ཙང་ཨ་ནི་ང་ཚོས་ཀྱི་ད་ལན་སྐབས་དང་པོའི་འབུམ་རམས་པའི་ཀྱི་རྒྱབ་ལྗོངས་དང་མི་འདྲ་བ་མི་འདྲ་བ་དེ་འདྲ་ཡོད་རེད་ཁ་ཤས་ནི་ང་ཚོས་ཀྱི་སི་ནང་དོན་རིག་པའི་ཐོག་ནས་གདན་ས་ཁག་ལ་ཅིག་སློབ་གཉེར་ཆེན་པོ་གནང་གནང་རྒྱུ་དེ་ཡོད་ང་ཚོ་ལྟ་བུ་བཞག་པ་ན་ད་སློབ་གྲྭ་རྐྱང་འགྲིམས་རྗེས་ད་ང་ལྟ་བུ་ཆ་བཞག་པ་ན་ཆ་ཚང་ལུགས་ཀྱི་ལག་ཁྱེར་རིམ་པ་བྱས་རྗེས་ད་བོད་ནང་ནས་བྱས་རྗེས་རྒྱ་གར་ནང་བྱས་རྗེས་ད་ལག་ཁྱེར་ཅིག་ཧ་ལམ་ཚོད་ན་ངའི་གྲོགས་པོ་ཚོ་ལབ་ཀྱི་རེད་ཁྱོད་ལས་ལག་ཁྱེར་མང་བ་ཡོང་གི་མ་རེད་ཟེར་ཚོད་རེད། བྱས་ཙང་ད། རིམ་པས་ཀྱི། ས་རཱ་ལ་བྱས་པ་ན་ད་ང Master ཐོན་ཚར་རེད། བྱས་ཙང་འདི་ནས་བྱས་རྗེས་ད་མ། Master ཐོན་པ་ཡིན་ན་ཨ་ནི་ཅིག PhD ཀྱི Apply བྱེད་ཡས་ཀྱི། ཆོག་མཆན་ཟེར་ན་འདྲ་ཁྲིམས་མཐུན་ལུགས་ཆགས་བསྡད་ཡོད་རེད། ཨོ་དེ་འདྲས་རེད་བྱས་ཙང་ང་ཚོས་ཀྱི་རྒན་ལགས་གཞན་པ་ཚོ་ལའང་དེ་ག་ནང་བཞིན་གྱི། གདན་ས་ཁག་ནས་ལག་ཁྱེར་ཚད་མཐོ་བོ་དེ་འདྲ།

ཁྲིམས་མཐུན་ཞིག་ཆགས་ཀྱི་ལག་ཁྱེར་ཡོང་དགོས་རེད་བ་ད་ང་ཚོས་དེ་ག་རེ་ཟེར་ན་ཁོ་གནས་ཡུལ་ལ་བསྟུན་གྱིས་བསྟུན་གྱིས་ལས་བྱེད་དགོས་ལ་ཞུ་དགོས་ང་ཚོས་བཙན་བྱོལ་སྤྱི་ཚོགས་ཀྱི་སློབ་གྲྭ་ཁག་གི་ག་རེ་ཟེར་ན་ད་གཞུང་འབྲེལ་མ་ཡིན་པའི་སློབ་གྲྭར་ཞུ་དགོས་རེད་དེ་ཚོའི་གྲས་ལ་འོ་ལགས། ལགས་སོ་ལགས་སོ། ད་ད་ད་གལ་ཆེ་ཤོས་ཁྱེད་ཀྱི་ཅིག་འབུམ་རམས་པའི་དཔྱད་རྩོམ་སྐོར་ལ་ཅིག་འགྲོ་ཐུབ་ན་བསམ་སོང་ད་འདི་ནས་མར་དཀར་ཆག་ནང་ཅིག་བལྟ་ཡོང་དུས་ད་ཅིག་མང་པོ་ཞིག་ཡོད་རེད་ཁྱེད་ཀྱིས་གསུངས་པ་རེད་ད་དེ་དུས་རྭ་སྒྲེང་རིན་པོ་ཆེ་དང་སྟག་བྲག་རིན་པོ་ཆེ་ཀྱི་འཐབ་རྩོད་འདི་གི་སྐོར་ལ་ད་ཁྱེད་ཀྱི་ཤུགས་ཆེ་བ་ཅིག་བྲིས་གནང་ཡོད་ས་རེད།

ཚོགས་པ་འདིའི་ནང་ལ་འཛུལ་ཞུགས་ཆེད་ལ་ང་ཚོས་ཀྱིས་ཅིག་འགྲེམས་བྱ་ཟེར་ནའང་འདྲ་ཅིག་ཡོང་ས་མ་རེད་དགོངས་ཡས་ཀྱིས་གནད་དོན་འདི་འདྲས་ཀྱིས་བསམ་བློའི་ཀྱི་ཐོག་ནས་འདི་འདྲས་ཀྱི་སྐད་ཆ་མང་པོ་བཤད་ཤག་གཉིས་ནས་ང་ཚོས་ཀྱིས་ཕྱི་འབྲེལ་ཀྱི་སྲིད་བྱུས་ཀྱི་གནས་སྟངས་དེ་དཔེ་ད་ག་རེ་ཟེར་ན་ཅིག་ཐབས་སྐྱོ་བོ་ཟེར་ནའང་འདྲ་ཅིག་གུ་དོག་པོ་ཟེར་ནའང་འདྲ་ཧ་ལམ་སྲིད་བྱུས་འདི་འདྲས་ཞིག་རེད་ཟེར་ཞིག་མི་འདུག་ཨ་དེ་ཙང། སྐབས་བསྟུན་སྟབས་བསྟུན་སྟབས་བསྟུན་སྟབས་བསྟུན་བྱེད་ཡ་ལོག་ཅིག། ད་གསུམ་ནས་ག་རེ་ཟེར་ན་དུས་སྐབས་དུས་སྐོར་སུ་ང་ཚོ་ལ་དངོས་གནས་ཀྱི་ཅིག་རོགས་པ་བྱེད་ཉེན་ལྷག་བསམ་རྣམ་དག་བྱེད་ཉེན་ཞིག་དཔེ་དཀོན་པོ་རེད་དོ་ནམ་རྒྱུན་ང་ཚོས་བཤད་བསྡད་ཀྱི་ཡོད་རེད་དབྱིན་ཇིས་རོགས་པ་བྱེད་ཀྱི་ཡོད་རེད་ཨ་མི་རི་ཀས་རོགས་པ་བྱེད་ཀྱི་ཡོད་རེད་ཟེར་དུས་དངོས་གནས་བྱས་ན་དབྱིན་ཇི་ཡང་རོགས་པ་ལྷག་བསམ་རྣམ་དག་གི་སེམས་གཏིང་ནས་བོད་རྒྱལ་ཚོགས་ལ་ཚུད་ཡ་དང་རང་བཙན། བྱེད་ཡ་དེ་ལ་དབྱིན་ཇི་གིས་དང་པོ་ཉིད་ནས་རྒྱབ་སྐྱོར་ལོག་བྱེད་ཀྱི་མི་འདུག་གཞུང་འབྲེལ་ངོས་ནས་དེ་ག་ནང་བཞིན་གྱི་ཨ་མི་རི་ཀ་ཡང་རྒྱ་ནག་དེ་དམར་ཤོག་ཆགས་ཆགས་རྒྱ་ནག་གོ་མིན་ཏང་ཡིན་པའི་སྐབས་སུ་བོད་ལ་འཛིན་པའི་སྲིད་བྱུས་དེ་རྦད་དེ་ལོག་པ་རེད་རྒྱལ་ཚོགས་ལ་ཚུད་ཐབས་བྱེད་ཡ་གི་ཅིག་ག་རེ་ཟེར་ན་དེ་འདྲ་ཁོ་ཚོས་ཀྱི་གཞུང་རང་གི་རྒྱབ་སྐྱོར་དེ་འདྲ་མི་འདུག་ཨ་ད་ཡིན་པ་ཡིན་ན་ལ་དབྱིན་ཇི་ཡིན་ན་རེད་ཨ་མི་རི་ཀ་ཡིན་ན་དུས་ཚོད་ཀྱི་མི་སྒེར་པ་དེ་འདྲས་ཀྱིས་ད་ག་རེ་ཟེར་ན་བོད་ལ་ཅིག་ཚུད་ཐབས་བྱེད་ཡོད་པ་ཅིག་ཡོད་རེད་བ་འོ་དེ་འདྲས་ཀྱི་གནད་དོན་བྱུང་ཤག། ད་དཀའ་ངལ་ཆེ་ཤོས་དེ་ག་རེ་རེད་ཟེར་ན་བོད་འཛམ་གླིང་རྒྱལ་ཚོགས་ལ་ཚུད་ཐབས་བྱེད་ཡ་འདི་ལ་ང་ཚོས་ཀྱི་ད་བོད་སྐད་ལྟས་སུ་གོ་རྟོགས་ཡོད་ཀྱོག་ཟེར་ན་འདྲ་བློ་སྒོ་འཚོལ་ཉེན་དེ་ཚོས་ཀྱི་འབད་བརྩོན་ལོག་ཅིག་གནང་ཡོད་འདུག་བོད་སུ་དེ་ལ་ལྷ་ས་ལ་ཡོད་ཀྱོག་གོ་མིན་ཏང་གི་ཅིག་དོན་གཅོད་ཟེར་ཉེན་ཀྱོག་དེ་དང་ཨ་ནི་གོ་མིན་ཏང་གི་སོ་པ་དེ་འདྲས་མང་པོ་ཅིག་གི་ད་བོད་རྒྱལ་ཚོགས་ལ་ཚུད་ཐབས་བྱེད་ཡ་འདི་ཚོ་ལ་འགོག་རྐྱེན་སྤྲད་ཅིག་བོད་ཀྱི་ཨ་ནི་མཐོ་རིམ་བླ་དཔོན་མང་པོ་ཅིག་གོ་མིན་ཏང་ཁོ་རང་ཚོས་དང་ཉེ་བོ་བཟོས་རྗེས། ཨ་ནི་ད་ཁྱེད་རང་རྒྱལ་ཚོགས་ལ་ངས་དེ་ལ་ཞུགས་པ་ཡིན་ན། དཀའ་ངལ་དེ་འདྲ་དེ་འདྲ་འཕྲད་ཀྱི་རེད་ཐོབ་ཐང་དེ་འདྲ་དེ་འདྲ་ཤོར་འགྲོ་གི་རེད་ཟེར་ཅིག་དྲིས་རྗེས་ཨ་ནི་བོད་འདི་ག་རེ་ཟེར་ན་ང་ཚོས་ཅིག་བོད་ལྗོངས་ཚོགས་འདུ་ཆེན་མོ་ཞུ་ཉེན་ཀྱོག་འདིའི་ནང་དང་དེ་ག་ནང་བཞིན་གྱི་ཚོགས་འདུ་ཧྲག་བསྡུས་ཡོད་དེ་ཚོ་ལ་ཚོགས་འདུ་བྱེད་དུས་སྒོ་སུ་ཨ་ནི་ང་ཚོ་མཉམ་འབྲེལ་རྒྱལ་ཚོགས་ལ་འཛུལ་བ་ཡིན་པ་ཡིན་ན། ཨ་ནི་ཅིག་རྒྱལ་ཁབ་ག་ས་ག་ལ་སྐུ་ཚབ་བཞག་དགོས་རེད། དེ་ག་ནང་བཞིན་རྒྱལ་ཁབ་ཅིག་ལ་དཀའ་ངལ་འཕྲད་པ་ན་དེ་ལ་ང་ཚོས་པེ་ཤག་སྤྲད་དགོས་རེད། དེ་ག་ནང་བཞིན་གྱི་ག་ས་ག་ལ་ག་རེ་ཟེར་ན་དམག་ཞིག་བྱུང་པ་ན་དེ་ལ་འགྲོ་གྲོན་བཏང་དགོས་རེད་ཟེར་སྟབས་མཉམ་འབྲེལ་རྒྱལ་ཚོགས་ཀྱིས་ང་ཚོས་ཀྱི་ནམ་རྒྱུན་ཁྲིམས་སྒྲིག་གཞི་འབྱོར་བ་བྱས་ཙང་དེ་འཁྱེར་དགོས་རེད་ཟེར་ལབ་བྱས་དེའི་ཐོག་ལ་ཞུགས་ཡ་དེ་ག་རེ་ཟེར་ན་འདོད་པ་མ་གནང་ཀྱི་གནས་ཚུལ་དེ་འདྲ་བྱུང་ཤག་ད་དེའི་རྒྱབ་ལྗོངས་འདི་ལ་སུ་ཡོད་ས་རེད་ཟེར་ན་གོ་མིན་ཏང་གི་ཅིག་ང་ཚོས་ཅིག་ཕེག་ཏེ་འདྲ་ངན་ཇུས་ཟེར་ན་འདྲ་དེ་འདྲས་བཤམས་བྱས་ང་ཚོས་གོ་བ་མ་མཛོད་ཉེ།

པ་གི་འཐབ་རྩོད་དེ་གི་རྐྱེན་བྱས་བྱས་ནས་ཨ་ནི་ད་ལོ་ཧ་ལམ་བཅུ་བདུན་ལྷག་ཙམ་གཅིག་གི་ནང་ལོགས་ལ་དུས་འཐུས་ཤོར་ཅག་ཅག་ཅིག་འགྲོ་ཡོད་པའི་གི་དེ་འདྲ་དང་འབྲེལ་བའི་ཐོག་ལ་ཁྱེད་ཀྱིས་དེབ་འདི་ཅིག་བྲིས་གནང་འདུག་བ་ལགས་ཅིག། མང་ཆེ་བ་ཅིག་ཁྱེད་ཀྱི་འབུར་ཐོན་ཞལ་སྤྱོན་ཆག་གི་ཐོག་ནས་རང་ཡིན་ས་རེད་བསམ་ས་འདྲ་བོ་ཅིག་ད་དངོས་སུ་ང་ཚོས་ལྟ་ཡ་བྱུང་ཡོད་མ་རེད་ད་དེབ་འདི་གི་ཐོག་ནས་ཡང་ཅིག་ང་ཚོ་ལ་བསླབ་བྱ་ལེན་དགོས་ཡ་འདྲ་བོ་ཅིག་ག་རེ་ཡོང་གི་ཡོད་ན།

མ་འགྲིག་པས་ཀྱང་བཤད་བསྡད་ཉེན་སུ་རེད་མ་གཏོགས་དངོས་གནས་ང་ཚོ་མ་འགྲིག་པ་བཟོ་ཉེན་སུ་རེད་ཟེར་ཡ་དེ་ཅིག་ང་ཚོས་ར་ལུ་འཁྲོལ་གི་མི་འདུག་ཨ་བྱས་ཙང་ངས་ཀྱི་བལ་ལེམ་འདིའི་ནང་ལ་ང་ཚོ་དངོས་གནས་ཀྱི་ཅིག་ཁ་ཡམ་ལ་ང་ཚོ་མ་འགྲིག་པ་བཟོ་ཉེན་དེ་ང་ཚོ་མ་ཡིན་པར་ང་ཚོའི་རྒྱབ་ལོགས་ལ་ཡོད་ཀྱོག་གི་ད་ག་རེ་ཟེར་ན་ཉེ་འདབས་རྒྱལ་ཁབ་དཔེ་བཞག་ན་གོ་མིན་ཏང་དེ་ག་ནང་བཞིན་གྱི་དབྱིན་ཇི་བ་ད་འདི་ཚོས་ཀྱི་ཕག་ཇུས་མང་པོ་ཅིག་དཀྲུགས་ཨ་ནི་ཡེ་ཅིག་དཀྲུག་ཤིང་རྒྱབ་རྒྱུ་དངོས་ག་རེ་ཟེར་ན་དེ་འདྲ་དཔེ་ཤག་དེ་འདྲ་སྤྲད་རྗེས་ང་ཚོས་ཀྱིས་ད་མི་མང་པོ་ཞིག་གླུད་ཐོ་སྤྲད་ཨ་ནི་ང་ཚོ་ནང་ཁུལ་མ་འདུམ་པ་བཟོས་དགོས་འདུག་བ་བྱས་ཙང་འདིའི་གི་གནད་དོན་དེ་ང་ཚོས་ཅིག་གསལ་བོ་ཞིག་བཟོས་ཐུབ་པ་ཡིན་ན། ངས་ཀྱིས་དེའི་སྔོན་ལ་ཤེས་རིག་ལས་ཁུངས་ཀྱི་བརྗོད་གཞི་དང་འབྲེལ་བའི་ཐོག་ལ། པཎ་ཆེན་སྐུ་ཕྲེང་དགུ་པ་དང་གཞུང་བླའི་དོན་རྐྱེན་ཟེར་ཡས་ཅིག་ཞིབ་འཇུག་བྱས་ཡིན་བྱས་ཙང་དེ་ཤེས་རིག་གི་ལས་འཆར་ཅིག་ངོ་མ་ཅིག་རེད་རིགས་གཅིག་རྐང་འཛིན་གྱི་ལས་འཆར་ཅིག་བྱས་ཙང་འདིའི་གནད་དོན་དུ་ནི་ངས་ལ་དེ་ར་སྤྲོད་གསལ་པོ་སྤྲད་ཟེར་བ་ད་ངས་ཀྱི་དེ་ཡི་རྗེས་ལ་ད་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བརྒྱ་ནས་སུམ་ཅུ་སོ་བདུན་བར་རེད་དེ་རེད་ད་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་བཞི་ནས་ལྔ་བཅུ་ང་བཞི་བར་ལ་ཅིག་བལྟས་པ་ན་ཕལ་ཆེར་ང་ཚོས་ཀྱི་ལུས་ནང་འདིའི་ནང་ལ་ད་ཕྱི་ལོགས་ཀྱི་མིའི་དཀྲུག་ཤིང་ཞེ་པོ་ཅིག་བརྒྱབ་ཡོད་ཀྱི་རེད་བསམས་བྱས་ཙང་དེ་ལྟ་ཡོང་འདུག་ཏག་ཏག་འདི་འདྲས་ཀྱི་དཔེ་བཞག་ན་ང་ཚོས་ཀྱི་རྭ་སྒྲེང་རིན་པོ་ཆེ་དང་སྟག་བྲག་རིན་པོ་ཆེའི་གི་འགལ་རྩོད་དེའི་ཁྲོད་ནས་རྭ་སྒྲེང་རིན་པོ་ཆེར་སྐུ་ངལ་ཞེ་པོ་འཕྲད་རྒྱུ་གོ་མིན་ཏང་གིས་བཟོས་འདུག་བ། དངོས་གནས་རྭ་སྒྲེང་རིན་པོ་ཆེ་ཏུའུ་ཞིག་ཞུ་དུས་སྐབས་སུ་ཞུ་རུ་མ་བཅུག་དངོས་གནས་ཀྱི་རྭ་སྒྲེང་རིན་པོ་ཆེ་དཔེ་ཕྱག་ལས་ཅིག་གནང་སྟེ་གཅིག་ག་རེ་ཟེར་ན་ད་ཅིག་གིས་ཐུགས་སྲིད་དབང་རང་འཇགས་ཚུར་རག་ཐབས་བྱས་ཐོག་ལ་ཡང་ཕྱག་ལས་ཅིག་གནང་ཡོང་དུས་སྐབས་སུ་དངོས་གནས་ཀྱི་འགག་རྩ་ལ་ཐུག་ཡོང་དུས་སྐབས་སུ་རྒྱབ་སྐྱོར་མ་བྱས་ཅིག་པ་ཨ་ནི་བློས་གཏོང་བྱས་ཀྱི་གནས་སྟངས་དེ་འདྲ་ཆགས་འདུག་བ་བྱས་ཙང་དེ་ཚང་མ་ལ་མདོར་བསྡུས་ནས་བཤད་ན་སྐུ་ངལ་དེ་འདྲ་འཕྲད་དེ་གོ་མིན་ཏང་གིས་རང་གིས་བཟོས་པ་དེ་ངས་དེ་ལ་ར་སྤྲོད་གསལ་པོ་བྱས་ཡོད་ད་དེ་ག་རེ་ཟེར་ན་གོ་མིན་ཏང་ཁོ་རང་ཚོའི་ཡིག་ཆ་རང་ནས་ད་སྔོན་མ་ཡིན་ན་ཡིག་ཆ་དེ་ཚོ་ང་ཚོར་རག་གི་ཡོད་མ་རེད་དེ་གཞི་གོ་མིན་ཏང་ཡིག་ཆ་མང་པོ་ཅིག་ཐའེ་ཝན་ནས་རག་འགྲོ་གི་འདུག་ཐའེ་ཝན་ནས་རག་རྒྱུ་དེ་ཚོ་ཡིག་ཆ་ཨ་མ་རང་རེད་འདུག་མ་མཐུད་ཀྱི་གཞུང་འབྲེལ་གྱི་ཡིག་ཆ་རང་བྱས་ཙང་གནད་དོན་འདི་ཚོའི་ཐོག་ནས་བལྟས་པ་ཡིན་ན་ད་དེ་ག་རང་བཞིན་གྱི་ང་ཚོའི་གི་དབྱིན་ཇི་ལ་ག་རེ་ཟེར་ན་ཁོ་ཚོ་ག་རེ་ཟེར་ན་ཅིག་རེད་ས་ཆེ་སྟག་བྲག་རྒྱལ་བྱུང་བ་རེད་རྭ་སྒྲེང་རྒྱལ་ཟེར་སོ་ར་འདི་ཚོའི་ཚང་མ་ལོ་གོ་མིན་ཏང་བཟོས་རྒྱུ་ཡིན་པ་སོང་ཙང་ད་སླད་ཕྱིན་ཆད་ང་ཚོས་དེ་འདྲའི་ང་ཚོའི་གནས་བབ་ལ་ཡིན་པ་ཡིན་ན་རེད། ཕྱི་ལོགས་ནས་ང་ཚོས་གཟབ་གཟབ་མ་བྱས་ན་ང་ཚོའི་ཁ་གཏད་ལ་ང་ཚོའི་གཏོར་བཤིག་གཏོང་མཁན་ལ་གོ་སྐབས་སྤྲད་རྒྱུ་མི་འདུག་ཟེར་གི་འདུག་ང་ཚོ་སྔོན་མ་དེ་འདྲ་བྱས་ནས་ཡོད་ང་ཚོས་ཤོར་བཞག་ཟེར་གི་དེ་བསླབ་བྱ་ཞིག་རག་ཐུབ་ན་བསམས་ལགས་ལ། ལགས་སོ་ལགས་སོ། ཁྱེད་ཀྱིས་ད་ཉམས་ཞིབ་ཀྱི་རྒྱུ་ཆ་དེ་ཚོ་ད་དངོས་དེ་དངོས་གནས་ཀྱི་ཡང་ཀྱི་ཡིག་ཆ་དང་དེབ་དང་དེ་ཚོ་ནང་རང་ཡོད་པ་དེ་འདྲའི་ཐོག་ནས་རང་མ་གཏོགས་ཀྱིས་དངོས་སུ་སོ་སོ་སོ་སོའི་ཡུལ་དེ་དང་ས་གནས་དངོས་སུ་ལ་འགྲོ་ནས་ཉམས་ཞིབ་བྱེད་ཡ་གི་དེ་འདྲའི་གི་གོ་སྐབས་ཡོད་མ་རེད་པ་ལགས་ཁྱེད་ཀྱི་རྒྱུ་ཆ་ཉམས་ཞིབ་གི་རྒྱུ་ཆ་དེ་ནང་ལོགས་ལ་ཅིག་ཡང་དེ་དངོས་ལ་བྱོན་ནས་མ་ཐོན་པ་དེ་འདྲའི་ཡོད་རེད་པས། ལགས་དེ་མང་པོ་ཞིག་ཡོད་ད་ངས་དེ་ན་བཙལ་སུ་སྟོན་ཅིག་དང་དཀའ་ལས་རྒྱག་ས་གཙོ་བོ་དང་ངས་གི་བློ་ཁོག་སྐྱེས་ཅིག་བཤད་ནུས་ས་དེ་ངས་གཙོ་བོ་རྒྱུ་ཆ་དེ་ཚོ་ལ་ཐུག་བསྡད་ཡོད། རྒྱུ་ཆ་དེ་ག་རེ་རེད་ཟེར་ན་ངས་ཀྱི་དེའི་ནང་ལ་གཅིག་ག་རེ་ཟེར་ན་རྒྱུ་ཆ་རིགས་གཅིག་དེ་ད་རྒྱ་ནག་གི་ད་གོ་མིན་ཏང་གི་དུས་སྐབས་ཀྱི་སྐབས་སུ་གཅིག་བོད་ནང་ལ་དེ་ཉིད་ཀྱི་ད་ཤོག་ཁག་རིགས་ཁ་ཤས་བྱུང་བ་རེད་གོ་མིན་ཏང་དོན་གཅོད་ལས་བྱེད་བྱུང་བ་རེད་གོ་མིན་ཏང་གི་གསང་བའི་ཀྱི་གཅིག་དམག་དོན་ཁྲུའུ་ཀྱི་གསང་བའི་ཀྱི་སོ་པ་བྱུང་བ་ཡོད་པ་རེད་དེ་དུས་ཀྱི་རྒྱ་ནག་གོ་མིན་ཏང་རང་ལ་མར་བཏང་རྒྱུ་གི་ཡིག་ཆ་དེ་ཚང་མ་ལོ། ཅང་ཀའེ་ཤེག་ཐའེ་ཝན་ལ་སླེབས་ཡོང་དུས་ཁོ་ཚོས་ཁོ་པ་མཉམ་དུ་ཁྱེར་འདུག་ཨ། བྱས་ཙང་འདིས་ཀྱི་ཡིག་ཆ་དེ་ད་ལྟ་བར་དུ། སྔོག་མཁན་རག་མི་འདུག་ཨ། བྱས་ཙང་འདི་ཚོ་ངས་ཅིག་སྔོག་བཤེར་བཏང་བྱས་གནས་ཚུལ་མང་པོ་བོད་ཀྱི་ཡིག་ཆ་ཡང་མང་པོ་ཞིག་འདུག་ཨ་དེའི་ནང་ལ་དེ་ག་ནང་བཞིན་གྱི། རྒྱ་གར་དབྱིན་ཇིའི་གཞུང་གི་ཡིག་ཆ British India གི Documents མང་པོ་ཅིག་ང་ཚོས་ཀྱི་ལྡི་ལིར་འདུག་ཨ། བྱས་ཙང་འདིས་ཀྱི་ཡིག་ཆ་དེ་ད་ལྟ་ང་རང་ཚོ་བོད་པས་སྔོག་མཁན་རག་མི་འདུག་ཨ་ནི་ཕྱི་ལོགས་ཀྱི་མི་ཡང། Melvyn Goldstein ལགས་ཀྱིས་ཏོག་ཏོག་ཙམ་བསྔོགས་གནང་ཡོད། ཡིན་ན་ཆ་ཚང་དུ་བསྔོགས་ཐུབ་མི་འདུག་སྐབས་དེ་དུས་ཡིག་ཆ་དེ་མ་ཁྱབ་བསྒྲགས་བྱེད་རྒྱུ་རེད་འདུག Goldstein གྱིས་བོད་ཀྱི་ཉེ་རབས་ལོ་རྒྱུས་བྲིས་ཡོང་དུས་སྐབས་སུ་ཡིག་ཆ་མང་པོ་ཁྱབ་བསྒྲགས་བྱེད་རྒྱུ་རག་མི་འདུག་བྱས་ཙང་འདིའི་གནས་ཚུལ་དེ་གཅིག་རེད། གསུམ་ནས་ང་རང་ཚོ་བོད་རང་གི་ཡིག་ཆ་སྐབས་དེ་དུས་གཞུང་གི་ཡིག་ཆ་དེ་འདྲ་མང་པོ་ཞེ་པོ་ཞིག་ང་ལ་རག་སོང་ད་དེ་ཚོ་བྲལ་ཡིག་ཆ་དེ་ཚོ་གསུམ་ཆ་ལོ་ད་ལྟ་བར་དུ་བེད་སྤྱོད་བཏང་མི་འདུག་དེ་ག་འདིའི་སྒང་ལ Melvyn Goldstein ལགས་ཀྱིས་སྔོན་མ་གི་ང་ཚོའི་གི་སྡེ་པ་གཞུང་གི་སྐུ་དྲག་མང་པོ་ཅིག་ལ་བཅར་འདྲི་བྱེད་རྒྱུ་ཅིག་ད་ལྟ། ཨ་མེ་རི་ཀའི་གྲོས་ཚོགས་ཀྱི་དཔེ་མཛོད་ནས་ད་ལྟ་ང་ཚོས་ཉན་ཡ་རག་གི་འདུག་ཨ། བྱས་ཙང་འདི་ལྟ། དེའི་གོང་ལ་ང་ཚོ་ཡིག་ཆ་ཐོན་བཞག་རྒྱུ་ཟེར་ན་ད་སྐད་ཆ་ཡང་ཉན་རྒྱུ་གཅིག་རེད་ཨ་ནི་ང་ཚོའི་རྒྱུ་ཆ་བདམས་བསྒྲིགས་དང་ངག་རྒྱུན་ལོ་རྒྱུས་དེ་ཚོ་ལ་ཡོད་ཡོད་པ་ལོ་བྱས་ད་དེ་ཚོ Secondary རིགས་ལོ་གཅིག་རེད་ད་དངོས་གནས་ཀྱི་གཞུང་འབྲེལ་གྱི་ཡིག་ཆ་རང་དེ་ངས་ཀྱི་དབྱིན་ཇི་ཀྱི་ག་རེ་ཟེར་ན British ཀྱི། Document། དང་ཨ་ནི་གོ་མིན་ཏང་གི་ཡིག་ཆ་དེ་ཚོའི་ནང་ལ་བོད་ཀྱི་ཡིག་ཚགས་ཀྱི་ནང་ལ་བོད་པས་ང་ཚོ་དཔེ་བཤད་ན་ང་ཚོས་ཀྱི་རྭ་སྒྲེང་རིན་པོ་ཆེས་མར་བཏང་གནང་རྒྱུ་རེད་དེ་ག་ནང་བཞིན་བོད་གཞུང་གིས་མར་བཏང་གནང་རྒྱུ་ཁོ་ཚོས་ཡར་བཏང་གནང་རྒྱུ་བོད་ཡིག་གི་ཡིག་ཆ་འདུག་ལ་གོ་མིན་ཏང་ཁོ་རང་ཚོའི་རྒྱ་ཡིག་གི་ཡིག་ཆ་ཡང་མང་པོ་ཞིག་ད་དེ་ཚོ་ཅིག་ང་ཚོས་སྔོག་བལྟས་པ་ཡིན་ན་ཨ་ནི་གཞི་ནས་ལྟད་མོ་དང་མ་སོ་ན་ཨ་ཁ། དེ་དེ་འདྲ་བྱས་ཤག་དེ་དེ་འདྲ་འདི་ཡང་འགྲིག་མི་འདུག་ཨ་ཟེར་གྱི་གནད་དོན་མང་པོ་ཨ་ལས་དེ་དག་དངོས་གནས་འགྲིག་འདུག་ཨ་ཟེར་གྱི་ཡང་ང་ཚོ་སྤོབས་པ་སྐྱེ་གཞི་གི་གནས་ཚུལ་ཡང་མང་པོ་ཅིག།

གཅིག་བྱས་ན་ཡང་ཅིག་བོད་བོད་པ་ཚང་མ་ལ་ད་ཅི་ཡང་ཅི་ངེས་པར་དུ་ཀློག་དགོས་ཡ་གི་ཉེ་རབས་བོད་ཀྱི་ལོ་རྒྱུས་ཀྱི་གནད་འགག་གི་ཅི་དེ་འདྲ་ཅིག་ཆགས་ཀྱི་ཡོད་ཀྱི་རེད་ཁྱེད་ཀྱིས་གཟིགས་པ་ཡིན་ན་སུ་ལ་ཕན་ཐོགས་ཆེ་ཆུང་འདྲ་བོ་ཅིག་འབྱུང་ས་ཡོད། ངས་དེ་ང་རང་གི་དམིགས་ཡུལ་བཅང་ས་ཁོ་རང་ང་ཚོའི་བོད་པ་མི་མང་ཁྱོན་ཡོངས་ཁོ་རང་གིས་ཅིག་བོད་པའི་གི་ལོ་རྒྱུས་ཀྱི་གནད་དོན་ཤེས་དགོས་ཡ་དེའི་ཐོག་ལ་དཔེ་ཤ་བཤད་ན་སྔོན་མ་ཟམ་གདོང་རིན་པོ་ཆེའི་བཀའ་ཅིག་ནང་ལ་ལྔ་དང་ལྔ་བཅུ་ལས་དྲུག་དང་དྲུག་ཅུ་གལ་ཆེ་གི་རེད་གསུང་ཡ་བྱས་བ་བྱས་ཙང་ངས་ཀྱི་དེ་མ་འོངས་པའི་གི་ང་ཚོའི་གི་བོད་མི་རིགས་དེ། རྡོག་རྩ་གཅིག་སྒྲིལ་འགྲོ་དགོས་པ་དང་ང་ཚོས་ཀྱི་གར་སྟེགས་ཀྱི་གཏོར་བཤིག་མ་འགྲོ་བའི་འགྲོ་དགོས་པས། དངོས་གནས་ཀྱི་རང་དབང་སླར་གསོ་ལ་བྱེད་དགོས་ན་ལོ་རྒྱུས་ལ་ཨ་ནི་དེ་འདས་པ་ལ་ག་རེ་ཟེར་ན་ཉམས་ཞིབ་བྱས་རྗེས་འདས་པའི་ཀྱི་ནོར་འཁྲུལ་ག་རེ་བྱུང་འདུག་དེ་རྒྱུ་དང་རྐྱེན་ག་ལ་ཐུག་འདུག་འདས་པ་ལ་ལེགས་ཆ་ག་རེ་བྱུང་འདུག་དེ་རྒྱུ་དང་རྐྱེན་ག་ལས་འཛོམས་འདུག་ཟེར་དེ་ལ་དབྱེ་ཞིབ་བྱས་ནས་མ་འོངས་པར་གོམ་པ་སྤོ་ཡ་དེ་རེད་པ་བྱས་ཙང་དུས་སྐབས་འདིའི་སྐབས་སུ་ང་ཚོའི་དུས་འཁྲུག་པོ་ཞེ་པོ་ཡོད་ར་ང་ཚོའི་སྤྱི་ཚོགས་ཁོ་རང་ཤོག་ཤོག་ཁག་བཟོ་འདྲ་ཅིག་རྭ་སྒྲེང་རིན་པོ་ཆེ་ཤོག་ཁག་ཟེར་བཟོ་སྟག་བྲག་རིན་པོ་ཆེ་ཤོག་ཁག་ཟེར་འདྲ་རྒྱ་ནག་ལ་ཕྱོགས་པའི་ཤོག་ཁག་ཟེར་དང་དབྱིན་ཇི་ལ་ཕྱོགས་པའི་ཤོག་ཁག་ཟེར་བཟོ་འདྲ་དང་གསར་བརྗེ་ལ་དགའ་བ་ཟེར་དང་རྙིང་ཞེན་ལ་དགའ་བ་ཟེར་འདྲ་འདི་འདྲས་ཀྱི་རིགས་མང་པོ་ཡོད་ར་དེ་ཡིན་ནའང་ད་དེ་ཚོ་སུས་བསྒྲུབས་འདུག་དེ་འདྲ་བཟོ་མཁན་དེ་སུ་རེད་དེ་གང་དག་སྦྱར་མཁན་དེ་སུ་རེད་དངོས་གནས་བོད་མི་མང་ལ་ག་རེ་དགོས་ཀྱི་ཡོད་རེད་ཟེར་རྒྱུ་ར་དུས་སྐབས་དུས་སྐབས་སུ་བོད་མི་མང་ལ་རང་བཙན་རྒྱུན་གནས་དགོས་ཀྱི་རེད་དངོས་གནས་དྲང་གནས། དེ་འདྲ་ང་ཚོ་བོད་མི་དམངས་ལ་ག་རེ་ཟེར་ན་རང་བཙན་སླར་གསོ་སྒྲུབ་དགོས་པ་རེད་ཡིན་ནའང་དེ་སྒྲུབ་ཏུ་མ་བཅུག་མཁན་སུ་རེད་ཟེར་ན་ང་ཚོའི་གི་ཁ་བཏད་གི་དགྲ་བོ་དེ་ཚོ་རེད་འདི་ཚོས་ང་ཚོའི་སྟེང་ལ་ཟུག་ཅིག་དཀྲུག་ཤིང་བཏང་གི་འདུག་བ་ད་དེ་མི་དམངས་དེ་ཧ་གོ་བ་ཡིན་ན་ད་དེ་ལོ་རྒྱུས་ཉམས་ཞིབ་པ་ཙམ་གི་གནད་དོན་མ་རེད་ལ་ཆབ་སྲིད་བའི་གནད་དོན་ཙམ་ཡང་མ་རེད་བོད་མི་དམངས་ཁོ་རང་གི་བོད་པའི་གི་ལོ་རྒྱུས་དང་བོད་པའི་གི་འདས་པའི་གནས་ཚུལ་དེ་ལ་ཞན་ཆ་ག་རེ་ལྷག་འདུག་ང་ཚོ་ལ་དཀའ་ངལ་དེ་གཉིས་སུ་རུ་དེ་ར་གྲོལ་བ་བྱས་ནས་ང་ཚོ་གཅིག་སྒྲིལ་གྱི་ལམ་ལ་ག་འདྲ་ཞིག་འགྲོ་དགོས་འདུག་ང་ཚོས་གཟབ་གཟབ་ག་འདྲ་བྱེད་དགོས་འདུག་ཟེར་དེ་བསླབ་བྱ་སྤྲད་ཡས་ཀྱི་དམིགས་ཡུལ་གཙོ་བོ་དེ་ངའི་མི་མང་ལ་དམིགས་ཡོད་ལ་ང་ཚོས་ཀློག་པ་པོ་ཟེར་དགོས་རེད་མི་མང་ཞུ་དགོས་རེད་དེ་ལ་བསླང་བ་ལ། ལོས་ལོས། ད་ཁྱེད་ཀྱི་ཉམས་ཞིབ་ཀྱི་ཐོག་ལ་དེ་འདྲ་གྱི་ཚང་མ་གྱིས་གསལ་གསལ་ཐིང་ཐིང་གྱིས་མཁྱེན་གྱི་ཡོད་རེད། ལོ་རྒྱུས་ནང་ག་རེ་བྱུང་བ་དེ་གཟབ་གཟབ་མ་བྱས་པས་ན་འཐུས་ཤོར་ག་རེ་ཕྱིན་པ་དེ་གཟབ་གཟབ་མ་བྱས་པས་ན་ཡང་བསྐྱར་འཐུས་ཤོར་འགྲོ་ཡ་ད་ལྟའི་ཆབ་སྲིད་ཀྱི་གནས་བབ་དང་གནས་སྟངས་དེ་འདྲའི་ཐོག་ལ་བལྟས་པས་ན་ལོ་རྒྱུས་དེ་ཡང་བསྐྱར་བསྐྱར་ཟློས་དེ་འདྲ་ཅིག་བསྐྱར་ཟློས་ཡོང་ཡ་གི་ཉེན་ཁ་འདྲ་བོ་ཅིག་བཟོ་གི་འདུག་ཨེ། ལགས་དེ་ག་རང་དེ་འདྲ་ང་ཚོས་ཀྱི་བོད་པའི་སྤྱི་ཚོགས་ཀྱི་གནས་བབ་དེ་རྒྱལ་དབང་དེ་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་གི་ཆབ་སྲིད་ཐུགས་འགན་བཞེས་པའི་མཇུག་དེར་བར་སུམ་ཅུ་སོ་བཞི་ནས་རེད་རྒྱལ་བ་མི་རྗེ་མྱ་ངན་ལས་འདས་མ་འདས་ཀྱི་གནད་དོན་མྱ་ངན་ལས་འདས་པའི་གནད་དོན་འདི་ནི་རེད་དེ་ནས་བྱེད་ཅིང་རྒྱལ་བ་སྐུ་ཕྲེང་བཅུ་བཞི་པའི་ཆབ་སྲིད་ཐུགས་འགན་མ་བཞེས་པ་རག་གི་གནད་དོན་འདི་རུ་རེད་བྱས་ཙང་མཚམས་ཙང་ང་རང་ཚོའི་སྤྱི་ཚོགས་ཀྱི་གནས་སྟངས་འདི་ཚོ་ད་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་གི་ཅིག་སྐབས་དེ་དུས་ཀྱི་ཆུ་སྤྲེལ་ཞལ་གདམས་ཀྱི་བཞག་གནང་ཡས་དེ་ཨ་ནི་ཕྱིས་ལ་ག་རེ་ཟེར་ན་ད་ཅིག་མཇུག་སྐྱོང་ལོ་ཡག་པོ་བྱེད་མ་ཐུབ་པའི་ང་ཚོའི་གི་གནས་བབ་དེ་དཔེར་བཞག་ན་སུམ་ཅུ་སོ་བཞི་པ་རག་ཏུ་བོད་ལ་རྙོག་དྲ་ཁྱོན་ནས་ཡོད་མ་རེད་སུས་གུས་ཅིག་གི་བོད་དངོས་གནས་དྲང་གནས་ཀྱི་དཔེ་དེ

ཨ་ནི་ཁོང་ཚོ་གིས་པར་གྱི་ཡོད་ན་ནི། པར་རས་གྱི་དགོངས་པ་བཞེས་གནང་གི་འདུག་པར་གྱིས་གསུང་གི་འདུག་དེ་བྱས་ན་ཁ་མཚོན་ལྟར་ལོ་རྗེས་མ་ཙམ་ཞིག་ང་ཚོས་ག་ཚོད་ན་པར་ཐུབ་ཡས་ཀྱི་ཅིག་འབད་བརྩོན་དང་དམིགས་ཡུལ་ལུགས་དེ་འདྲ་ཞིག་བྱེད་ཀྱི་འདུག་བྱས་ཙང་དེ་བྱེད་དུས་སུ་ད་ལོ་རྗེས་མ་ཙམ་ཞིག་ཕལ་ཆེར་ཟིན་ཐུབ་མི་མ་བསམ་བསམ་བློ་ཞིག་བསླངས་བ་ན། ལགས་སོ། ས་རཱ་བོད་ཀྱི་མཐོ་རིམ་སློབ་ཁང་གི་ལོ་རྒྱུས་དགེ་རྒན་ཆེན་མོ་ཨ་ནི་འབུ་རམས་པ་གཙང་ཕྲུག་སྟོབས་ལགས་ཁྱེད་དེ་རིང་ང་ཚོའི་ལས་གྲྭ་ནང་ཕེབས་པར་སྙིང་ཐག་པ་ནས་བཀའ་དྲིན་ཆེ་ཞུ་གི་ཡིན། ལགས་ཐུགས་རྗེ་གནང། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན་ལས་རིམ་དེ་བཞིན་བསྟན་འཛིན་དཔལ་མོ་ལགས་ཀྱིས་འགོ་ཁྲིད་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱི་སྙན་སྒྲོན་ཞུ་མཁན་ལྷུན་གྲུབ་ཚེ་རིང་ལགས་དང་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན་རྣམ་པ་ཚོས་ང་ཚོའི་ལེ་ཚན་ཁག་རྒྱུན་དུ་གསན་བཞེས་གནང་བར་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།